གསན་མཁན་རྣམས་ཚོར་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ལྔ་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མེ་རི་ཁའི་ནེའུ་ཡོག་གྲོང་ཁྱེར་ནང་ཡོད་པའི་དགའ་ལྡན་བྱང་རྩེ་གྲྭ་ཚང་གི་ཆོས་ཚོགས་ཀྱིས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བདུན་ཉིན་དཔལ་ལྡན་ལྷ་མོའི་བསྐང་གསོ་དང་ཚོགས་མཆོད་རྒྱ་ཆེ་ཞིག་གནང་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དེ་ནས་སུད་སི་དང་ལིག་ཏེན་སི་ཐེན་གྱི་སྐབས་བཅོ་བརྒྱད་པའི་བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་གཅིག་ལྕོགས་རྣམས་ཀྱི་དུས་ཡུན་རྫོགས་སྟབས་སྐབས་བཅུ་དགུ་པའི་འཐུས་མི་གསར་པའི་དངོས་གཞི་འོས་འདེམས་གནང་སྟེ་འཐུས་མི་མི་གྲངས་ཉི་ཤུ་རྩ་གཉིས་འོས་འདེམས་བྱུང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་ཝཱ་ཎ་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེའི་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཐུགས་དམ་དུ་བཞུགས་པའི་རྗེས། འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། མཇུག་ཏུ་གླེགས་མེད་ཀྱི་ལེ་ཚན་བཅས་གསར་འགྱུར་པ་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་དགའ་ལྡན་བྱང་རྩེ་གྲྭ་ཚང་གི་གྲྭ་ཟུར་རྣམས་ཀྱིས་གསར་འཛུགས་གནང་བའི་དགའ་ལྡན་བྱང་རྩེ་ནང་བསྟན་ཐོས་བསམ་བཤད་སྒྲུབ་གླིང་ཆོས་ཚོགས་ཀྱིས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བདུན་ཉིན་གྱི་ཕྱི་དྲོར་གྲོང་ཁྱེར་དེའི་ནང་གི་རྒྱུད་སྨད་གྲྭ་ཚང་གི་སྒྲོལ་མ་ལྷ་ཁང་ནང་སེར་བྱེས་བླ་མ་ཆོས་འཁོར་རིན་པོ་ཆེ་དབུ་བཞུགས་ཐོག

བྱང་ཨ་རི་ཡོངས་རྫོགས་ནང་ཚོགས་མི་ཉིས་བརྒྱ་ལྷག་ཡོད་སྐོར་གསུངས་གི་འདུག། རྒྱ་ནག་ནང་གི་མི་སེར་མང་པོ་ཞིག་གིས་ཡུལ་གྱི་དཔལ་འབྱོར་ཉམས་རྒུད་འགྲོ་བ་དང་མ་ཤེར་རིན་གོང་མར་ཆག་པའི་གནས་ཚུལ་ཐོག་ཡིད་ཐང་ཆད་པའི་སྐྱོ་གནས་ཁག་པེ་ཅིང་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁང་གི་དྲ་རྒྱའི་ཐོག་བཀོད་སྤེལ་བྱས་ཡོད་པ་རེད་འདུག་རེས་གཟའ་པ་སངས་ཉིན་རྒྱ་ནག་ཏུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁང་གིས། Giraffe། ཞེས་སེམས་ཅན་སྐེ་རིང་ཐིག་ཁྲ་ཅན་དེ་སྲུང་སྐྱོབ་ཀྱི་ཝེ་པོ་དྲ་ཚིགས་དེར་མཆན་འགོད་མཁན་མི་གྲངས་ཆིག་འབུམ་སུམ་ཁྲི་བྱུང་ཡོད་པ་དང། མཆན་དེ་དག་བསྐྱར་ཟློས་བྱེད་མཁན་མི་གྲངས་ཆིག་ཁྲི་ལྔ་སྟོང་བྱུང་བ་དེ་དག་མང་པོ་ཞིག་སེམས་ཅན་དེ་སྲུང་སྐྱོབ་དང་འབྲེལ་བའི་སྐོར་མིན་ཞིང། དེ་ཡང་མཆན་འགོད་མཁན་ཞིག་གིས་ཧྲང་ཧའེ་མ་ཤས་ཁྲོམ་ར་དེ་གཏོར་བཤིག་གཏོང་ཆེད་མེ་ཤུགས་འཕུར་མདའ་འགའ་ཤས་སྤྲོད་ཐུབ་ཀྱི་རེད་དམ་ཞེས་བཀོད་ཡོད་པ་དང། ཡང་མི་གཞན་ཞིག་གིས་རྒྱ་ནག་ནང་ཡོད་པའི་ཨ་མི་རི་ཀའི་ཝེ་པོའི་དྲ་ཚིགས་དེ་རྒྱ་མི་མ་ཤས་ཉོ་ཚོང་བྱེད་མཁན་རྣམས་ཀྱིས་ཨི་ཟི་རེལ་གྱི་ཝེ་ལིང་ཝཱལ་ཞེས་ངུ་འབོད་ཞུ་ཡུལ་ལྟར་ལ་གྱུར་འདུག་ཅེས་མཆན་བཀོད་ཡོད་པ་རེད་འདུག་གོང་ཞུས་ཀྱི་གནས་ཚུལ་དེའི་སྐོར་རུས་ཏེར་གསར་འགྱུར་ལས་ཁང་གིས་རྒྱ་ནག་ནང་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁང་ལ་ཚུར་སྣང་ལན་འཆར་སྐོར་དྲི་རྩད་གནང་ཡང་ལན་འདེབས་གང་ཡང་གནང་མེད་པ་རེད་འདུག། རྒྱ་ནག་ནང་ས་ཁང་ཁྲོམ་ར་ལོ་མང་རིང་བརྡིབས་པ་དང། ཡུལ་ནང་དངོས་ཟོག་བེད་སྤྱོད་གཏོང་འབོར་དེ་ཉུང་དུ་ཕྱིན་པ་དང། དངོས་ཟོག་གི་རིན་གོང་མར་ཆག་པ་སོགས་ཀྱི་རྐྱེན་གྱིས་གཞུང་ཕྱོགས་ནས་དཔལ་འབྱོར་སླར་གསོའི་ལས་དོན་མང་དག་ཅིག་སྤེལ་བར་ལྟོས་མེད་ཀྱིས་ཟླ་བ་སྔོན་མ་དེར་མ་ཤས་ཁྲོམ་རའི་རིན་གོང་བརྒྱ་ཆ་དྲུག་དང་ཚེག་གསུམ་བར་མར་ཆག་པ་དེ་ནི་ལོ་ངོ་ལྔའི་ནང་རིན་གོང་ཆུང་ཤོས་སུ་གྱུར་ཡོད་པ་རེད་འདུག་རྒྱ་ནག་གཞུང་གི་དཔོན་རིགས་ཚོས་མི་མང་གི་དངངས་འཚབ་མེད་པ་བཟོ་ཆེད་དཔལ་འབྱོར་གྱི་གནས་བབ་ཡག་པོ་ཡོད་ལུགས་ཀྱི་གནས་ཚུལ་ཕྱི་བསྒྲགས་བྱས་པ་དེས། མཚམས་རེ་དེའི་ཤུགས་རྐྱེན་དེ་ལྡོག་ཕྱོགས་ཡོང་གི་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་འདུག། ཡང་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་རྒྱལ་ས་ཨི་ཊ་ན་གྷར་ནང་གི་ཐུབ་བསྟན་དགའ་ཚལ་གླིང་དགོན་པའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག

དྲག་གནོན་བྱེད་ཤུགས་ཆེ་རུ་བཏང་བར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་བོད་མིའི་རང་དབང་གྱེན་ལངས་ཐོག་དྲག་གནོན་ཤུགས་ཆེ་བྱས་པའི་རྐྱེན་གྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དམག་དཀྱུས་མའི་ན་བཟའ་བཞེས་ནས་ཉིན་གྲངས་བཅོ་ལྔའི་རིང་སྐུ་འཁོར་རྣམས་ཀྱི་ལྷན་དུ་ཧི་མ་ལ་ཡའི་རི་ལུང་མང་པོ་བརྒྱབ་གནང་སྟེ་རྒྱ་གར་ཕྱོགས་སུ་བཙན་བྱོལ་ལ་ཆིབས་བསྒྱུར་བསྐྱངས་གནང་མཛད་པ་དང་མཐའ་མ་རྒྱ་གར་གྱི་ས་ཐོག་ལ་ཞབས་སོར་བདེ་བར་འཁོད་གནང་མཛད་པའི་སྐུའི་མཛད་རྣམ་སྐོར་ཡིན་འདུག། འདིའི་སྐོར་གྱི་ཁྱབ་བསྒྲགས་ཡིག་ཆ་ཞིག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཕྱག་སོན་བྱུང་ན་ཡང། ཁ་སང་ཕྱི་ཚེས་བཞི་ཉིན་གྱི་ཨ་རིའི་སྔ་དྲོའི་ཆུ་ཚོད་བརྒྱད་པ་ཙམ་ལ་ཞལ་པར་བརྒྱུད་གནས་ཚུལ་རྒྱུས་ལོན་ཞུ་ཐབས་བྱས་ཀྱང་ཞལ་པར་བཞེས་མཁན་མི་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཁྲེན་ལྷུན་གྲུབ་ཚེ་རིང་ཡིན། ཕྱི་ཕྱོགས་ལ་གནས་ཚུལ་བཏང་བའི་ཉེས་མིང་འོག་བོད་མི་རྟ་མགྲིན་འཛིན་བཟུང་བྱས་ཡོད་པ་རེད་འདུག་དེ་ཡང་མཚོ་སྔོན་ཞིང་ཆེན་མདོ་ལ་རྫོང་ཨ་རིག་ཡུལ་ཚོ་ཡིན་པའི་བོད་མི་རྟ་མགྲིན་ཞེས་པ་ཞིག་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་ནས་གསང་བ་ཕྱི་བསྒྲགས་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་ཏེ་ནང་མི་ཚོར་ཐུག་འཕྲད་བྱེད་དུ་བཅུག་མེད་པའི་སྐོར་བོད་ཀྱི་དུས་བབ་གསར་འགྱུར་ལས་ཁང་གིས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་བོད་ཀྱི་མདོ་སྨད་མདོ་ལ་རྫོང་དང། ཨ་རིག་ཡུལ་ཚོའི་ཉེན་རྟོག་པ་མཉམ་རུབ་བྱས་ཏེ་བོད་མི་རྟ་མགྲིན་ལགས་འཛིན་བཟུང་བྱས་ཡོད་ཅིང། དུས་བབ་གསར་འགྱུར་ལས་ཁང་གི་གནས་ཚུལ་མཁོ་སྤྲོད་པས་བརྗོད་པ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་བཞི་ཉིན་གྱི་ཞོགས་པ་བོད་ནང་གི་ཆུ་ཚོད་བརྒྱད་པ་ཙམ་ལ་གློ་བུར་དུ། མདོ་ལ་རྫོང་དང་ཨ་རིག་ཡུལ་ཚོའི་ས་གནས་ཉེན་རྟོག་པ་བཞི་བོད་མི་རྟ་མགྲིན་ལགས་ཀྱི་ཁྱིམ་དུ་ཡོང་སྟེ་རྒྱུ་མཚན་གང་ཡང་མ་ཤེས་པར་ཁོང་འཛིན་བཟུང་བྱས་ཏེ་མདོ་ལ་རྫོང་ཉེན་རྟོག་ཁང་དུ་བཙན་འཁྲིད་བྱས་ཡོད་པ་དང། ཁོང་གི་ཨ་མ་དང་སྤུན་མཆེད་སོགས་མདོ་ལ་རྫོང་ཉེན་རྟོག་ཁང་དུ་ཕྱིན་ནས་རྟ་མགྲིན་ལགས་ཐུག་འཕྲད་བྱས་ཡོད་ཀྱང་གནས་སྐབས་ཐུག་ཆོག་གི་མ་རེད་ཅེས་བརྗོད་ནས་ཕྱིར་ལོག་བཏང་ཡོད་འདུག་ཁོང་གི་འབྲེལ་ཡོད་ཁག་ཅིག་གིས་དུས་བབ་གསར་འགོད་པར། རྟ་མགྲིན་ལགས་འཛིན་བཟུང་བྱེད་དགོས་པའི་རྒྱུ་རྐྱེན་དེ་ཕྱི་ཕྱོགས་སུ་འབྲེལ་བ་བྱས་ནས་གསང་བ་ཕྱི་བསྒྲགས་དང་ས་གནས་ཀྱི་ཡིག་ཆ་དང་པར་སོགས་ཕྱི་ལ་བསྐུར་བའི་ཉེས་འཛུགས་ཕོག་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་རྟ་མགྲིན་ལགས་རང་ལོ་སུམ་བཅུ་སོ་ལྔ་ཡིན་ཞིང། ཁོང་དང་བཟའ་ཟླ་གཉིས་ལ་ལོ་ན་བརྒྱད་ཅན་གྱི་བུ་མོ་ཞིག་དང། དགུང་ལོ་དྲུག་ཅུ་རེ་དགུ་ཅན་གྱི་ཨ་མ་ལགས་ཤིག་ཡོད་འདུག། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཟླ་གཉིས་པའི་ཚེས་གཉིས་ཉིན་དབྱིན་ཡུལ་གྱི་རྒྱལ་ས་ལན་ཏོན་ནང་བོད་དོན་རྒྱབ་སྐྱོར་བ་དང་བོད་དོན་ཐོག་མཁས་དབང་ཁག་གི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག་དེ་ཡང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གིས་ད་རིང་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་དོན་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཧྥིན་ལནཌ་ཨེ་སི་ཏོ་ནི་ཡ། ལཱ་ཏི་ཝི་ཡ་དང་ལི་ཐུ་ཨེ་ནི་ཡ་བཅས་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་དབྱིན་ཡུལ་གྱི་རྒྱལ་ས་ལན་ཏོན་གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་སྐབས་ས་གནས་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་ཞུས་འདུག་ཕྱི་ཚེས་གཉིས་ཉིན་སྲིད་སྐྱོང་མཆོག་གིས་བོད་དོན་རྒྱབ་སྐྱོར་བ་དང་བོད་ཀྱི་གནད་དོན་ཐོག་མཁས་དབང་རྣམས་ཀྱི་ལྷན་དུ་ཚོགས་འདུ་ཐེངས་མ་གཉིས་ཚོགས་གནང་སྟེ། བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་ཆེད་ཀྱི་གྲོས་གཞི་དེ་བཞིན་དབྱིན་ཡུལ་དང་རྒྱལ་སྤྱིའི་ནང་སྐུལ་འདེད་གཏོང་ཐབས་སྐོར་བཀའ་བསྡུར་གནང་འདུག་ལ། ཡང་ཉིན་དེའི་ཕྱི་དྲོར་སྲིད་སྐྱོང་མཆོག་གིས་བོད་དོན་ཞུ་གཏུག་གི་དྭང་བླངས་ཞབས་ཞུ་བ་རྣམས་ཀྱི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག། ཡང་ཕྱི་ཚེས་གསུམ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས Warwick གཙུག་ལག་སློབ་གྲྭ་ཆེན་མོའི་ནང་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ཐོག་ཆེད་ཕེབས་གནང་འདུག་ཐོག་མར་ཁོང་གིས་གྲོང་ཁྱེར Manchester དང Birmingham། Leeds དང Wirral བཅས་ནང་གནས་བཞུགས་དེ་བཞིན་རྒྱལ་ས London ནས་ཆེད་ཕེབས་གནང་བའི་བོད་མི་ཁག་ཅིག་གི་ལྷན་དུ་མཇལ་འཕྲད་གནང་སྟེ་བཀའ་ཤག་སྐབས་བཅུ་དྲུག་པའི་འཆར་སྣང་གི་ཡིག་ཆ་ཁག་འགྲེམས་འབུལ་གནང་བ་དང་སྲིད་སྐྱོང་མཆོག་ལ་བོད་མི་རྣམས་ཀྱིས་ཐད་ཀར་གནས་འདྲི་ཞུ་རྒྱུའི་གོ་སྐབས་ཀྱང་གནང་འདུག། ལྷན་ཚོགས་འདི་ནི་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ལགས་ཀྱིས་གཙོ་སྐྱོང་གནང་འདུག་འདིའི་སྐོར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ལ་ཞལ་པར་བརྒྱུད་ཕྱག་ཚོད་གཅིག་གཉིས་གོང་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། བསམ་བློ་བཀྲ་ཤིས་བདེ་ལེགས། ད་ལྟ་བོད་ཡིག་ལ།

ཆགས་སོང་བསམ་གྱི་ཡོད། ཡང་ཉིན་གུང་གསོལ་ཚིགས་སྐབས་སྲིད་སྐྱོང་མཆོག་གིས Warwick གཙུག་ལག་སློབ་གྲྭ་ཆེན་མོའི་ནང་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ཐོག་བཀའ་སློབ་གསུང་བཤད་གནང་མཁན་མཁས་དབང་ཁག་གི་ལྷན་དུ་བཀའ་མོལ་གནང་འདུག་ལ། སྲིད་སྐྱོང་མཆོག་གིས་གཙུག་ལག་སློབ་གྲྭ་ཆེན་མོ་དེའི་ནང་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་ཆེད་ཕེབས་ཀྱིས་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ནང་ཚོགས་བཅར་བ་བཞི་བརྒྱ་ལྷག་ལ་བཀའ་སློབ་གསུང་བཤད་གནང་བ་མ་ཟད། Joseph Brennan ལགས་ཀྱིས་གཙོ་སྐྱོང་གནང་ཐོག་གཙུག་ལག་སློབ་གྲྭ་ཆེན་མོ་འདིའི་སློབ་ཕྲུག་ཁག་ཅིག་ལ་སྲིད་སྐྱོང་མཆོག་ད་རེས Baltic གི་རྒྱལ་ཁབ་ཁག་ནང་འཚམས་གཟིགས་ལ་ཕེབས་སྐོར་དང་བོད་མིའི་སྒྲིག་འཛུགས་སྐོར་རྒྱ་རིགས་སློབ་མ་ཐེ་བའི་སློབ་ཕྲུག་རྣམས་ཀྱིས་བཀའ་འདྲི་ཞུས་པ་ཁག་ལ་བཀའ་ལན་ཡང་གནང་འདུག་ད་རེས་སྲིད་སྐྱོང་མཆོག Baltic རྒྱལ་ཁབ་ཁག་དང Finland དབྱིན་ཡུལ་བཅས་ནང་འཚམས་གཟིགས་གནང་སྐབས England སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ལགས་དང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་རྣམ་གཉིས་ལྷན་བཅར་ཞུས་ཡོད་པའི་གནས་ཚུལ་འདུག། རྒྱ་གར་གཞུང་གིས་ཉེ་ཆར་རྒྱ་གར་གྱི་ལ་དྭགས་ས་མཚམས་ས་ཁུལ་དུ་ས་གནས་ཀྱི་འབྲོག་པ་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་བ་དེ་ཕྱོགས་གཉིས་ཀས་ཆེད་བཙུགས་དཀའ་རྙོག་སེལ་ལམ་ཐོག་ནས་གང་འགབ་གནང་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་སྐུ་ཞབས Randhir Jaiswal ཡིས། ཆར་ཅན་གྱི་གསར་འགོད་ལྷན་ཚོགས་ཐོག་ཕྱོགས་གཉིས་ཀར་ས་མཚམས་མངའ་ཁུལ་ནང་གི་ནམ་རྒྱུན་གྱི་རྩྭ་སའི་ཐོག་རྒྱུས་མངའ་ཡོད་པ་རེད། གདོང་ཐུག་གི་གནས་ཚུལ་ཇི་འདྲ་བྱུང་བ་ཡིན་ན་དེ་དག་དེ་སྔོན་ནས་གཏན་འབེབས་ལམ་ལུགས་གཞིར་བཟུང་ཇི་འགབ་སེལ་ཐབས་གནང་གི་ཡོད་ཅེས་བརྗོད་ཡོད་པ་རེད་འདུག། རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་ཁ་སྔོན་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་རྒྱ་གར་གྱི་ལ་དྭགས་ས་མཚམས Kakjung ས་གནས་ས་མཚམས་སུ་འབྲོག་པ་རྣམས་རང་གི་ར་ལུག་རྩྭ་ས་ནས་རྒྱ་ནག་གི་དམག་མིས་རྩྭ་ཟ་རུ་མ་བཅུག་པའི་གནས་ཚུལ་བྱུང་བ་དེར་བརྗོད་ཀྱི་ཡོད་པ་རེད་འདུག་གོང་ཞུས་ལ་དྭགས་ཀྱི་ས་མཚམས་ས་གནས་དེའི་འབྲོག་པ་དཔལ་བཟང་ཞུ་བ་ཞིག་གིས། རྒྱ་ནག་བཅིངས་འགྲོལ་དམག་མིས་འབྲོག་པ་ཚོར་དཀའ་ངལ་དེ་འདྲ་ཡང་སེ་བཟོས་ཡོད། ཡིན་ནའང་རྒྱ་ནག་གི་དམག་མི་དེ་ཚོས་གནོད་སྐྱོན་བཏང་བ་བྱུང་མེད་ཅེས་བརྗོད་ཡོད་པ་རེད་འདུག་ད་དུང་འབྲོག་པ་དཔལ་བཟང་ཞུ་བ་དེས་རྒྱ་གར་གྱི་དམག་མི་ཚོས་འབྲོག་པ་རྣམས་ཀྱི་ར་ལུག་སེམས་ཅན་རྣམས་ནམ་རྒྱུན་གྱི་རྩྭ་ས་ཁག་བེད་སྤྱོད་གཏོང་བཅུག་ཀྱང་རྒྱ་ནག་གི་དམག་མི་ཚོས་རྩྭ་ས་གང་སར་བེད་སྤྱོད་གཏོང་བཅུག་གི་མེད་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཁ་ཉིན་ཟླ་བ་དང་པོའི་ཚེས་བཅུ་གཅིག་ཉིན་རྒྱ་གར་གྱི་དམག་སྤྱི་དམག་དཔོན Manoj Pandey ཡིས་ལོ་རེའི་གསར་འགོད་ལྷན་ཚོགས་ཐོག་རྒྱ་གར་གྱི་ལ་དྭགས་ཕྱོགས་ཀྱི་ས་མཚམས་དེ་ལྷིང་པོ་ཡོད་ནའང་ཚོར་བ་སྐྱེན་པོ་ཞིག་ཡོད་པའི་སྐོར་དང་རྒྱ་གར་གྱི་དམག་མིའི་གྲ་སྒྲིག་དེ་ཨང་སང་ཡོད་པ་ཙམ་མ་ཟད་དེ་སྟོབས་ཤུགས་ལྡན་ལ་ཆ་སྙོམས་པོ་ཞིག་ཀྱང་ཡོད་ལུགས་བརྗོད་ཡོད་པ་རེད་འདུག་གོང་ཞུས་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་གྱི་གནས་ཚུལ་དེ་རྒྱ་གར་གྱི་ལ་དྭགས་ཀྱི་སྐག་གཞུང་དང་ཉོ་མ་དང་ཆུ་ཤུལ་ས་ཁུལ་དེར་བྱུང་ཡོད་པའི་སྐོར་ས་གནས་ཀྱི་འབྲོག་པ་རྣམས་ཀྱིས་བརྗོད་ཡོད་པ་རེད་འདུག། ཡང་རྒྱ་ནག་དམར་ཤོག་ཚོགས་པའི་སྲིད་བྱུས་གཏན་འབེབས་བྱེད་མཁན་ཡིག་ཚང་མཐོ་ཤོས་དེས་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་སྤྱི་ཚོགས་དྲ་རྒྱ་ཁག་དང་གསར་ལམ་ཁག་ནང་གྲོས་བསྡུར་བྱེད་བཞིན་པའི་ཐོག་སྟངས་འཛིན་བྱ་རྒྱུར་དམིགས་པའི་དྲིལ་བསྒྲགས་བྱེད་ཤུགས་ཆེ་རུ་གཏོང་རྒྱུའི་ཁས་ལེན་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་ལྷོ་རྒྱ་ནག་གི་སྔ་དྲོའི་ཕོ་ཉའམ The South China Morning Post ཞེས་པའི་གསར་ཤོག་གིས་ཕྱི་ཚེས་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་དམར་ཤོག་ཚོགས་པའི་སྲིད་ཇུས་གཏན་འབེབས་བྱེད་མཁན་གྱི་ཡིག་ཚང་མཐོ་ཤོས་དེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་རྒྱ་མིའི་སྤྱི་ཚོགས་ཀྱི་རྒྱལ་ཁབ་ཅེས་པའི་མ་འོངས་པའི་འཆར་སྣང་དེ་བཞིན་མངོན་འགྱུར་ཡོང་བར་ཛ་དྲག་ཆེན་པོའི་སྒོ་ནས་མདུན་སྐྱོད་བྱས་ནས་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་སྤྱི་ཚོགས་དྲ་རྒྱ་ཁག་དང་གསར་ཤོག་ཁག་ནང་གྲོས་བསྡུར་བྱ་རྒྱུར་སྟངས་འཛིན་དོ་དམ་དུ་གཏོང་རྒྱུའི་ཁས་ལེན་བྱས་འདུག་པས་འདིའི་དམིགས་ཡུལ་གཙོ་བོ་ནི་གྲངས་ཉུང་མི་རིགས་སྤྱི་དང་ལྷག་དོན་དུ་བོད་དང་ཤར་ཏུར་ཀི་སི་ཐན་དང་འབྲེལ་ཡོད་ལྟ་གྲུབ་ཐོག་ནས་ཉེན་ཁ་ཡོད་པ་ཁག་རྩ་མེད་བཟོ་ཕྱིར་ཡིན་སྐོར་གོང་ཞུས་ཡིག་ཚང་དེས་བཤད་སྐོར་ཁའོ་ཤི་ཞེས་པའི་རྒྱ་ནག་དམར་ཤོག་ཚོགས་པའི་ལྟ་གྲུབ་འདོད་ཚུལ་གྱི་དུས་དེབ་ནང། རྩོམ་སྒྲིག་སྤེལ་བ་ཞིག་ནས་ལུང་འདྲེན་བྱས་འདུག། འདིའི་ནང་རྒྱ་ནག་གཞུང་འབྲེལ་དབྱིན་ཡིག་གསར་ཤོག་ཁག་གི་ཐོག Tibet ཞེས་པའི་མིང་ཚིག་གི་ཚབ་ལ་ཤིས་ཙང་ཞེས་པ་བེད་སྤྱོད་མང་བ་གཏོང་དགོས་པ་དང་ད་དུང་རྩོམ་སྒྲིག་དེས་སྟོབས་ཤུགས་གསུམ་རྒྱ་ནག་ནང་སིམ་འཛུལ་ལ་སེམས་ཐག་གཙང་བཅད་སྒོ་ནས་འགོག་སྲུང་བྱེད་དགོས་པ་དང་སྟོབས་ཤུགས་གསུམ་པོ་དེ་དག་ནི་དྲག་པོའི་འཇིགས་སྐུལ་རིང་ལུགས་པ་དང་ཁ་བྲལ་རིང་ལུགས་པ་དེ་བཞིན་ཆོས་ལུགས་མཐར་ལྷུང་གི་ལྟ་བ་འཛིན་མཁན་ཚོ་ཡིན་པ་དང།

སྤྱི་ཚོགས་དྲ་རྒྱ་དེ་དག་བརྒྱུད་ནས་དྲིལ་བསྒྲགས་ཀྱི་གནས་ཚུལ་སྤེལ་ཤུགས་ཆེ་རུ་གཏོང་དགོས་ལུགས་ཀྱང་བཤད་པ་ལུང་འདྲེན་བྱས་འདུག། ཡང་གྲངས་ཉུང་མི་རིགས་སྤྱི་དང་ལྷག་དོན་དུ་བོད་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་གཉིས་ཀྱི་གདུང་འབོད་ཁག་ནི་རྒྱ་ནག་གི་སྤྱི་ཚོགས་ནང་དངངས་འཚབ་ཡོང་གཞིའི་འབྱུང་ཁུངས་གཙོ་བོ་དེ་ཡིན་པར་དོ་སྣང་ཆེན་པོ་བྱས་པ་ཡང་གོང་ཞུས་རྩོམ་སྒྲིག་དེར་བཏོན་འདུག། རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་ནང་དམ་དྲག་བྱེད་ཤུགས་ཆེ་རུ་བཏང་ན་ཡང་དེ་དག་ལ་བརྟེན་ནས་རྒྱ་གཞུང་ལ་ངོ་རྒོལ་བྱེད་མཁན་ཇེ་མང་དུ་ཕྱིན་པ་དང་འགྲོ་བཞིན་ཡོད་ཅིང་རྒྱ་གཞུང་གིས་བོད་ནང་གི་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་མིའི་སློབ་ཕྲུག་དེ་དག་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་མུས་དང། ཡང་ཤར་ཏུར་ཀི་སི་ཐན་ནང་གི་ཡུ་གུར་ཁ་ཆེའི་མི་རིགས་ས་ཡ་གཅིག་ལྷག་གསོག་སྒར་ཁག་ནང་བཅུག་ནས་ངལ་རྩོལ་སྐུལ་བཞིན་པ་སོགས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་ལ་ངོ་རྒོལ་སྐྱོན་བརྗོད་བྱེད་ཀྱི་ཡོད་པ་ཡང་གསལ་ཁ་བཏོན་ཡོད་པ་སོགས་ཀྱི་གནས་ཚུལ་འདུག།
ཨ་མི་རི་ཀའི་གཞུང་གིས་རྒྱ་ནག་གིས་ཨ་མི་རི་ཀའི་ནང Fentanyl ཞེས་པའི་སྨྱོ་རྫས་དེ་གཏོང་རྒྱུར་དམ་དྲག་གི་ལས་དོན་སྤེལ་བར་བསྔགས་བརྗོད་གནང་ཡང། རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེར་འཁོན་འཛིན་གྱི་རྣམ་པ་ཡང་ཤུགས་ཆེ་ཡོད་པའི་རྐྱེན་གྱིས། དེའི་ཐོག་འགོག་རྐྱེན་ཡང་འཕྲད་སྲིད་པའི་ངོས་ལེན་གནང་ཡོད་པ་རེད་འདུག་བདུན་ཕྲག་འདིའི་ནང་ཨ་མི་རི་ཀ་དང་རྒྱ་ནག་གི་དཔོན་རིགས་བར། Fentanyl ཞེས་པའི་སྨྱོ་རྫས་དེ་ཨ་མི་རི་ཀའི་ནང་གཏོང་ཕྱོགས་སྐོར་གྲོས་མོལ་གནང་བའི་རྗེས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཕྱག་རོགས་སྐུ་ཞབས Todd Robinson ཡིས། ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས Fentanyl དང་འབྲེལ་སྔོན་འགྲོའི་ལས་དོན་ཁག་ཅིག་སྤེལ་གནང་བ་དེར་ངོས་ལེན་ཞུ་གི་ཡོད། འདི་གལ་གནད་ཆེན་པོ་རེད་དམ་ཞེ་ན་གལ་གནད་ཆེན་པོ་རེད། ཡིན་ནའང་དེ་ཙམ་གྱིས་འགྲིག་གི་མེད་པའི་སྐོར་ཁོང་གིས་གསར་འགོད་པ་ཁག་ཅིག་ལ་བརྗོད་ཡོད་པ་རེད་འདུག། ཨ་མི་རི་ཀའི་གཞུང་གི་དཔོན་རིགས་རྣམས་ཀྱིས་ལོ་ངོ་མང་པོའི་རིང་རྒྱ་ནག་གིས Fentanyl སྨྱོ་རྫས་དེ་ཕྱིར་ཚོང་ཐོག་སྣང་མེད་གཏོང་བའི་ཉེས་འཛུགས་གནང་ཡོད་ཅིང། སྨྱོ་རྫས་དེས་ཨ་མི་རི་ཀའི་ནང་ལོ་རེར་མི་སེར་གྲངས་བདུན་ཁྲི་ལྷག་གི་ཚེ་སྲོག་ཤོར་གྱི་ཡོད་པ་རེད་འདུག་རྒྱ་ནག་གིས་གོང་ཞུས་སྨྱོ་རྫས་དེ་ཨ་མི་རི་ཀའི་ནང་ཕྱིར་ཚོང་བྱེད་རྒྱུ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་དམ་དྲག་བྱས་ཡོད་པའི་སྐོར་བརྗོད་ནའང། རྒྱ་ནག་གིས་སྨྱོ་རྫས་དེ་མེག་སི་ཀོ་རྒྱལ་ཁབ་ནང་རྫས་སྦྱོར་བྱས་པའི་ཉལ་ཐག་ཡུལ་དེའི་ནང་གི་ཉལ་ཐག་ཚོང་འགྲེམས་བྱེད་མཁན་ཚོས་ཨ་མི་རི་ཀའི་ནང་ཚོང་འགྲེམས་བྱེད་ཀྱི་ཡོད་པ་རེད་འདུག་གནད་དོན་འདིའི་ཐད་ཨ་མི་རི་ཀའི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི་སྐུ་ཞབས་མཱར་ཀོ་རུའུ་པོ་ཡིས་ངའི་བསམ་པར་རྒྱ་ནག་གཞུང་གིས Fentanyl ཐོག་བཀག་འགོག་བྱས་པ་ཡིན་ན་ཁེ་ཕན་གང་ཡང་མཐོང་གི་ཡོད་པ་མ་རེད། ཁོང་ཚོས་ཨ་མི་རི་ཀ་དང། འབྲེལ་ལམ་དེ་བརྟན་པོ་ཞིག་བཟོ་དགོས་ཆེད་དང། མགོ་སྐོར་གྱི་ཆེད་ལས་དོན་རེ་གཉིས་འདྲ་བརྩམས་སྲིད་ཅེས་བརྗོད་ཡོད་པ་རེད་འདུག་ཡིན་ནའང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཕྱག་རོགས་སྐུ་ཞབས་རོ་བིན་སོན་ཡིས་རྒྱ་ནག་གཞུང་གིས་གོང་ཞུས་གནད་དོན་ཐོག་གང་ཡོང་གནང་རྒྱུའི་འདུན་པ་བཏོན་གནང་ཡང་རྒྱལ་ཁབ་གཉིས་ཀྱི་འཁོན་འཛིན་གྱི་རྣམ་པ་དེ་བསྐྱར་དུ་ལངས་སྲིད་པའི་ཉེན་ཁ་དེ་ཡང་ཡོད་པའི་སྐོར་གླེང་གནང་ཡོད་པ་རེད་འདུག།

སི་ཨེན་ཨེན་ལ་ཁྲིམས་ཐག་བཅད་པའི་བཀའ་རྒྱ་ལག་སོན་བྱུང་བ་ལྟར་ན། པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་གཉིས་པ་བྷི་བྷི་གཉིས་ཀྱི་ཆང་ས་དེ་ནི་ཁྲིམས་ལུགས་གཞིར་བཟུང་མ་བྱས་པར་གཡོ་ཟོལ་དང་ཆང་ས་རྫུས་མ་བརྒྱབ་པ་ཡིན་ལུགས་འཁོད་ཡོད་འདུག་ཁོང་གཉིས་ལ་ཁྲིམས་གཏུག་བྱེད་མཁན་ནི་བུཤ་རཱ་བྷི་བྷི་ལགས་ཀྱི་ཁྱོ་ག་ཟུར་པ་ཁཱ་ཝར་ཧྥ་རིད་མེ་ནི་ཀཱ་ཟེར་བས་ལོ་དྲུག་གི་གོང་ལ་ཁོང་གཉིས་ཁ་བྲལ་བའི་རྗེས་སུ་ཞུ་གཏུག་བྱས་པ་ཞིག་ཡིན་འདུག། པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་གཉིས་པར་ལོ་བདུན་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་གཅོད་མཁན་གྱི་ཁྲིམས་ཁང་དེ་ནི་གྲོང་ཁྱེར་རཱ་ཝལ་པིན་ཌིའི་ནང་གི་ཨ་ཏའི་ལཱ་བཙོན་ཁང་ཞེས་པའི་ནང་ཡོད་པའི་རྫོང་རིམ་པའི་ཁྲིམས་ཁང་དེ་ཡིན་པ་དང་བཙོན་ཁང་དེའི་ནང་ཨིམ་རཱན་ཁཱན་ལ་ནག་ཉེས་མང་དག་བཙུགས་ནས་བཙོན་འཇུག་བྱེད་ས་དེ་ཡིན་འདུག། སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་སྲིད་དོན་ཚོགས་པ་པཱ་ཀི་སི་ཐན་ཏཱ་རིཀ་ཨི་ཨིན་སཱབ་ཀྱིས་བསྒྲགས་གཏམ་ཞིག་སྤེལ་བའི་ནང། ཁྲིམས་ཐག་དེ་ནི་ཁྲིམས་ལ་འཕྱ་སྨོད་བྱས་པ་ཞིག་ཡིན་ལུགས་འགྲེལ་བརྗོད་བྱས་ནས་ངོ་རྒོལ་སྐྱོན་བརྗོད་བྱས་འདུག་ལ་ཡང་སྲིད་དོན་ཚོགས་པ་དེའི་མགྲིན་ཚབ་པ Sayed Zulfiqar Bukhari ཡིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་གཉིས་ཁྲུང་ས་སྐྱོན་སྐབས་ཁོ་རང་དཔང་པོ་ཡིན་སྟབས། ད་རེས་ཀྱི་ཁྲིམས་ཐག་དེ་ནི་ཨིམ་རཱན་ཁཱན་ལ་རྒྱལ་ཁ་ཐོབ་པ་ཡིན་སྐོར་འགྲེལ་བརྗོད་གནང་བ་མ་ཟད་ཁོང་ལ་ནག་ཉེས་སྐྱོན་འཛུགས་བྱས་པ་ཡོངས་རྫོགས་རྫུས་མ་ཡིན་སྐོར་གསར་འགོད་པ་ཚོར་གསུངས་འདུག། ད་དུང་ཨིམ་རཱན་ཁཱན་གྱི་སྲིད་དོན་ཚོགས་པས་རེས་གཟའ་མིག་དམར་ཉིན་བརྗོད་དོན་ལྟར་ན་ཨིམ་རཱན་ཁཱན་དང་ཕྱི་སྲིད་བློན་ཆེན་ཟུར་པ Mehmood Qureshi། གཉིས་ཀྱིས་རྒྱལ་ཁབ་ཀྱི་གསང་བ་ཕྱིར་གྱར་བྱས་པའི་ཉེས་མིང་འོག་ལོ་བཅུའི་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་བཅད་འདུག་ཡང་གོང་ཞུས་སྲིད་དོན་ཚོགས་པས་རེས་གཟའ་ལྷག་པའི་ཉིན་བརྗོད་གསལ་ལྟར་ན་པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་བར་སྲིད་བློན་གྱི་ཐུགས་འགན་བཞེས་སྐབས། ཁྲིམས་འགལ་སྒོ་ནས་རྒྱལ་ཁབ་ཀྱི་ལག་རྟགས་ཁག་བཙོངས་པ་སོགས་ཀྱི་ནག་ཉེས་བཙུགས་ནས་ཁོང་དང་ཁོང་གི་སྐུ་ཟླ་གཉིས་ལ་ལོ་བཅུ་བཞིའི་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་བཅད་ལུགས་ཀྱང་གསུངས་འདུག་གོང་ཞུས་ཁྲིམས་ཐག་དེ་ནི་རེས་གཟའ་ཕུར་བུའི་ཉིན་པཱ་ཀི་སི་ཐན་ནང་རྒྱལ་ཡོངས་འོས་བསྡུ་བྱེད་ལ་ཉེ་བའི་སྐབས་སུ་བཅད་པ་ཞིག་ཡིན་འདུག་ད་དུང་ཨིམ་རཱན་ཁཱན་ལ་ལོ་བཅུ་ཕྲག་གཅིག་རིང་འོས་བསྡུའི་ནང་བཞེངས་མི་ཆོག་པ་དང་གཞུང་འཛིན་དབང་ཆ་འཛིན་མི་ཆོག་པ་སོགས་ཀྱི་བཙན་བཀའ་ཡང་བཏང་ལུགས་ཁོང་གི་སྲིད་དོན་ཚོགས་པས་གསུངས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང Swiss དང Liechtenstein གྱི་བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་གཅིག་ལྕོགས་རྣམས་ཀྱི་དུས་ཡུན་རྫོགས་སྟབས་སྐབས་བཅུ་དགུའི་འཐུས་མི་གསར་པའི་དངོས་གཞིའི་འོས་འདེམས་གནང་སྟེ་འཐུས་མི་གྲངས་ཉི་ཤུ་རྩ་གཉིས་འོས་འདེམས་བྱུང་བའི་སྐོར་ལ

སྐབས་བཅོ་བརྒྱད་པ་དུས་ཡུན་ལོ་གསུམ་རིང་ལ་དེ་གཙོ་བོ་ཡི་གེ་སླེབས་དུས་སྐབས་སུ་ལྟ་ད་ལྟ་སྐབས་བཅུ་དགུ་པ་གྱི་ད་ལྟ་འོས་འདེམས་བྱས་ས་གནས་འཐུས་མི་གདམ་དགོས་ཀྱི་ཆ་ཚང་སྒྲིག་གཞི་དེ་ད་ང་ཚོས་ཀྱི་བོད་མི་མང་སྤྱི་འཐུས་ཀྱིས་གཏན་ལ་ཕབ་པའི་ས་གནས་འཐུས་ཚོགས་ཀྱི་སྒྲིག་གཞི་ཞིག་རུ་བ་འོང་དེ་གཞིར་བཟུང་བྱས་ནས་ང་ཚོས་ལམ་ལུགས་གཞིར་བཟུང་བྱས་ནས་དེ་ང་ཚོ་འཐུས་མི་དེ་གདམ་དགོས་རེད་ད་ང་ཚོ་བོད་རིགས་མི་མང་སུད་སི་ལིག་ཏེན་སི་ཏེན་བོད་རིགས་མི་མང་སང་བ་ལ་ད་ད་ང་ཚོ་ས་གནས་ཚོགས་ཆུང་ཉི་ཤུ་རྩ་ལྔ་ཡོད་རེད། ཨ་ནི་ངའི་བཙན་སྔགས་ནི་ད་ང་ཚོ་འཐུས་མི་བདམས་ཡ་དེ། གཙོ་བོ་དེ་ང་ཚོའི་ད་སྔོན་འགྲོ་དེ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་ལ་གནང་བྱས་ད་ད་ད་རིང་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་ལ་དངོས་གཞི་དེ་རེད། ད་ད་རིང་ང་ཚོ་གི་སྔོན་འགྲོ་རྩིས་བྱས་ན་ད་ལྟ་དངོས་གཞི་ལ་མཉམ་ཞུགས་མི་མང་གི་མཉམ་ཞུགས་གནང་མཁན་དེ་ཚོ་དེ་མང་ང་དྲག་ཅིག་བྱུང་སོང་ལ། ཨ་ནི་ད་ད་ས་གནས་ཀྱི་ཚང་མ་ཡི་འགན་ཁུར་གནང་མཁན་འཐུས་མི་རེད་ཟུར་དཔང་རྣམ་པ་རེད། ཨ་ནི་ས་གནས་འོས་བསྡུ་ཚོགས་མི་རྣམ་པ་ཚང་མ་གི་འགན་ཁུར་བཞེས་བྱས་ཚང་མས་ཀྱིས་མཉམ་རུབ་ཀྱི་ཐོག་ནས་ད་ལྟ་འཐུས་མི་བདམས་གནང་ཡ་དེ་ཚང་མ་ཧ་ལས་པ་ཞིག་སྒྲིག་གཞི་དང་ལྡན་པ། ལམ་ལུགས་སུ་དང་ལྡན་པ་ཅིག་བྱུང་སོང་བསམ་གི་རེད། སུད་སི་ས་གནས་གྲོས་ཚོགས་ཀྱི་འཐུས་མི་དེ་བཞིན་ས་གནས་གྲོས་ཚོགས་ཀྱི་འཐུས་མི་དང་རང་བདེན་ཚོགས་ཆུང་གི་འཐུས་མི། བོད་རིགས་ཚོགས་པའི་འཐུས་མི། བཅས་མི་གཅིག་གིས་ལས་འགན་གསུམ་བཞེས་དགོས་ཀྱི་ཡོད་སྟབས་ལས་འགན་ཧ་ཅང་ལྗིད་པོ་ཡོད་ཙང་ཚོགས་ཆུང་ཁ་ཤས་ལ་འཐུས་མི་ལམ་སེང་འོས་འདེམས་མ་ཐུབ་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་ལ་ཟུར་དཔང་ཚེ་རིང་རྡོ་རྗེ་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་དོན་དུ། སུད་སི་དང་ལི་ཁུང་ཧྲི་ཀྲང་གི་འཐུས་ཚབ་སྐབས་བཅུར་འོས་པ་དེའི་འོས་འདེམས་ད་དེ་རིང་དངོས་གཞི་དེ་གྲུབ་རེད་དེའི་སྔན་ལ་ཡང་སྔོན་འགྲོ་དེ་བྱས།

འགྲེལ་བཤད་ཞིག་ཞུ་བ་ཡིན་ན། འཐུས་མིའི་གནད་འགག་དེ་འགྲེལ་བཤད་ཞུ་བ་ཡིན་ན། ཕལ་ཆེར་དགོངས་པ་བཞེས་ཀྱི་རེད་བསམ་པའི་རེ་བ་ཆེན་པོ་ཞུ་གི་ཡོད།
འཐུས་མི་འོས་འདེམས་མ་ཐུབ་པའི་ཚོགས་ཆུང་ཁག་ལ་ཐབས་ཤེས་མཛད་དེ་ཚོགས་ཆུང་ཉི་ཤུ་རྩ་ལྔ་ཆ་ཚང་ལ་འཐུས་མི་འོས་འདེམས་ཐུབ་པའི་རྗེས་གཞི་ནས་སྤྱི་ཟླ་གསུམ་པའི་ཚེས་གསུམ་ཉིན་འཐུས་མི་ཚང་མ་དམ་འབུལ་གནང་རྗེས་འཐུས་མིའི་མཚན་གཞུང་ཡོངས་བསྒྲགས་གནང་རྒྱུའི་འཆར་གཞི་འདུག། དེ་བཞིན་འབྱུང་འགྱུར་སྔོན་འགྲོའི་འོས་བསྡུའི་སྐབས་མི་གཉིས་ཀྱི་མཚན་གཞུང་འགེངས་ས་ཡོད་ན་ཤིན་ཏུ་ཡག་པོ་ཡོང་བ་འདུག་དེ་དང་ཕྱོགས་མཚུངས་ཚོགས་ཆུང་མི་རེ་ངོ་རེར་ཟུར་དཔང་རེ་རེ་བྱུང་ན་ཡག་པོ་འདུག་ཅེས། ཚོགས་ཆུང་སོ་སོའི་འོས་བསྡུའི་འགན་འཛིན་དང་ཟུར་དཔང་རྣམས་ནས་འོས་བསྡུའི་སྤྱི་ཁྱབ་འགན་འཛིན་ལ་དགོངས་འཆར་ཀྱང་ཕུལ་སོང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། རྒྱ་གར་ཝཱ་ཎ་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེ་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཐུགས་དམ་དུ་བཞུགས་པའི་རྗེས་འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པའི་སྐོར་ང་ཚོའི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
ཝཱ་ཎ་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེ་གྲྭ་ཚང་གི་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཐུགས་དམ་བཞུགས་པའི་རྗེས་འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་ཤར་རྩེ་ཕུ་ཁང་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་སྐབས། དགོས་ངེས་བསྙུང་སྟེ་གཤགས་བཅོས་གནང་ནས་ལོ་གཅིག་དང་ཕྱེད་ཀ་ཕྱིན་པའི་རྗེས་སུ། སླར་ཡང་ཉེ་ཆར་དགོས་ངེས་བསྙུང་གཞི་བྱུང་སྟེ་རྒྱ་གར་ཧུབ་ལི་སྨན་ཁང་གི་ནང་སྨན་པ་བསྟེན་གཏུགས་ཀྱིས་ཉིན་གྲངས་བཅུ་བདུན་ཙམ་གྱི་རིང་སྨན་བཅོས་གནང་བའི་རྗེས་སུ། ཉེ་ཆར་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གྱི་དགོང་དྲོ། གྲྭ་ཚང་གི་རང་ཤག་ཏུ་གདན་འདྲེན་ཞུས་ཏེ་ཕྱི་ཚེས་བཅུ་བཞི་ཉིན་གྱི་ཞོགས་པ་ཆུ་ཚོད་གསུམ་པ་ཙམ་ཞིག་གི་ཐོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཀྱི་རིང་ཐུགས་དམ་བཞུགས་ཤིང་ཐུགས་དམ་གྲོལ་བའི་རྗེས། འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པ་རེད་འདུག་དེའི་སྐོར་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་ཁ་རི་རིན་པོ་ཆེ་མཆོག་གི་ཡང་སྤྲུལ་དང། དགེ་བཤེས་བློ་བཟང་རྒྱལ་མཚན་ལགས་དམ་པ་དེ་ཉིད་ཀྱི་དགེ་ཕྲུག་ཁ་རི་བསྟན་འཛིན་བློ་བཟང་རིན་པོ་ཆེ་མཆོག་གིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། རྒན་རིན་པོ་དགོངས་པ་རྫོགས་ཡ་དེ་སྤྱི་ཟླ་དང་པོའི་ཚེས་བཅོ་གསུམ་ཉིན་གཟའ་སྤེན་པ་ཉིན་མོ་དེ་དགོང་དག་ཆུ་ཚོད། ད་བདུན་པ་བརྒྱད་པ་བར་དུ་ཅིག་ལ་ནི་ཧོབ་ལི་སྨན་ཁང་ནས་ཡར། གདན་འདྲེན་ཞུས་ནས་གཟིམ་ཤག་ལ་འབྱོར་རེད་འདི་ནས་མཚན་གྱི་ཆུ་ཚོད་གསུམ་པ་ཙམ་འདྲ་བོ་ལ་དགོངས་པ་རྫོགས་རེད་ལ། འདི་དགོངས་པ་རྫོགས་ནས་ནི་ཉི་མ་བཅོ་བརྒྱད་རིང་གར་ཐུགས་དམ་བཞུགས་རེད་ནི་ཕྱི་ཟླ་དང་པོའི་ཚེས་སུམ་ཅུ་དགོང་དག་ནི་ཆུ་ཚོད་དགུ་པ་ཙམ་འདྲ་ལ་ཐུགས་དམ་གྲོལ་རྟགས་དེ་འདྲ་བྱུང་ནི་དེ་ནས་ཁ་སང་ནི་རྒན་རང་གི་བདུན་ཚིགས་གསུམ་པ་འཁེལ་གྱི་ཡོད་རེད་ཉི་མ་ཉི་ཤུ་རྩ་གཅིག་ནི་གཟའ་སྤེན་པའི་སྔ་དྲོ། ཨ་ནེ་ང་ཚོ་དེ་སྦྱིན་སྲེག་ཕུལ་རེད་ལ་སྐུ་གདུང་ཞུགས་འབུལ་གནང་རེད། ད་དུང་རིན་པོ་ཆེ་མཆོག་གིས་གསུང་ཡས་ལ་དགེ་བཤེས་ལགས་དམ་པ་ཁོང་ནས་ཐུགས་གཤིས་བཟང་ལ། གཙོ་བོ་གསང་བདེ་འཇིགས་གསུམ་གྱི་ཆོས་ཉམས་བཞེས་གནང་བཞིན་པ་གསུངས་གནང་བྱུང། ད་ནམ་རྒྱུན་ནས་ཐུགས་གཤིས་དེ་ནི་ཧ་ཅང་གི་ཅིག་ཉམ་ཆུང་དང་ད་ང་ཚོས་ཞེ་ས་འདྲ་མ་ཞུས་ན་ད་མི་ཧ་ཅང་གི་ཅིག་སེམས་པ་བཟང་པོ་དང་མི་དེ་འདྲ་ཅིག་རེད། ཉམས་བཞེས་གནང་ཡ་དེ། སྔགས་ཕྱོགས་ནས་ཡི་དམ་གསང་བདེ་འཇིགས་གསུམ་དང་དེ་ཚོ་དུས་རྟག་ཏུ་ཞལ་འདོན་གནང་བསྡད་ཡིན་གྱི་རེད། དེ་དེ་ག་ཁ་ནས་འདོན་པ་ཙམ་མ་ཡིན་པ་དམིགས་རྣམ་ཀྱང་གནང་བསྡད་ཡིན་གྱི་རེད། ན་ནིང་ངོ་མ་ད་སྙིང་ལ་གཤག་བཅོས་མ་བྱས་ན་ད་ཉེན་ཁ་ཆེན་པོ་ཉི་མ་ཁ་ཤས་མ་གཏོགས་ད་བསྡད་གི་མ་རེད་མདོག་མདོག་སྨན་པས་དེ་འདྲས་བཤད་གི་ཡོད་རེད་དེ་ང་ཁ་འདོན་ཆད་པ་ཡིན་ན་གཤག་བཅོས་བྱེད་གི་མེད་ཟེར་ནས་སྐབས་དུས་དེ་འདྲས་གསུངས་རེད་བྱས་ཙང།
གཤག་བཅོས་སྐབས་ལ་ཡང་ཁ་འདོན་མ་ཆད་པ་དེ་འདྲས་བྱུང་ཡོད་རེད། དེ་མཚུངས་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དགའ་ལྡན་ཤར་རྩེ་གྲྭ་ཚང་གི་ནང་བཞུགས་སྐབས་དང། དེ་བཞིན་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་ནང་སློབ་དཔོན་གནང་སྐབས་བཅས། སྐབས་དུས་སོ་སོར་མཉམ་བཞུགས་ཀྱིས་ཕྱག་ལས་ལྷན་རྒྱས་གནང་མྱོང་མཁན། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་སློབ་དཔོན་ཟུར་པ་དང། དགའ་ལྡན་ཤར་རྩེ་གྲྭ་ཚང་གི་དགེ་བཤེས་བློ་བཟང་ཡར་འཕེལ་ལགས་ཀྱིས་གསུངས་ན། དགེ་བཤེས་ལགས་དམ་པ་ཁོང་ནས་མཁྱེན་ཡོན་ཆེ་ཞིང་ཐུགས་གཤིས་བཟང་ལ། འདོད་ཆུང་ཆོག་ཤེས་ཀྱི་བཟང་པོའི་ཁྱད་ཆོས་དུ་མ་ཞིག་ལྡན་ཡོད་པ་གསུངས་གནང་བྱུང།
ཨ་ནི། ཕྱག་དཔེ་ཡག་པོ་ཞེ་དྲག་རེད་ཕྱག་དཔེ་ཡག་པོ་ཡིན་དུས་ག་ནས་དུས་རྒྱུན་དུ་ནས་ཀུན་སྤྱོད་དང་ཉམས་བཞེས་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད་ཨ་ནི་འདོད་ཆུང་ཆོག་ཤེས་ཡོད་རེད་ད་ཅིག་རྒྱས་སྤྲོས་འདྲ་བོ་ཞེ་དྲག་གནང་མཁན་དེ་འདྲ་རྩ་ནས་མ་རེད་འདོད་ཆུང་ཆོག་ཤེས་དང་དེ་འདྲ་རེད་ལ། མ་གི་ཝཱ་རཱ་ཎ་སི་ལ་ང་ཚོ་དགེ་རྒན་ཕལ་ཆེར་ལོ་གཉིས་ཙམ་འདྲ་ཅིག་མཉམ་དུ་བཞུགས་པ་རེད་དེ་དུས་ག་ནི་རྒན་ལགས་དགེ་ལུགས་རང་གཞུང་དགེ་རྒན་རེད་ང་རྒྱ་གཞུང་དགེ་རྒན་རེད་ཨ་དགེ་ལུགས་རང་གཞུང་ནང་ནས་རྒན་གྱི་གོང་མ་ཚོ་ད་ང་ཚོ་ཡིན་ན་དགེ་རྒན senior ཚོ་རྗེས་ལ་ཕེབས་ཚར་དུས་ནི་རྒན་ལགས་དེ་དགེ་ལུགས་ཀྱི་འགན་འཛིན་མཁན་པོ་འདྲ་བོ་དེ་རྒན་ལགས་ཁྱེད་ཁྱེད་རེད་དེ་དུས་ག་ནས་ཕྲུ་གུ་ཚོ་ལ་ཡར་སློབ་ཁྲིད་གནང་ཡ་ཙམ་མ་ཡིན་པར་དུས་རྒྱུན་དེ་ནས་འགན་འདྲ་བོ་ཞེ་དྲག་གནང་ཞེས་རྗེས་བཀའ་སློབ་དེ་ཚོ་ཡང་སེ་ཡང་སེ་གནང་ཡ་དང་ཨ་དེ་འདྲས་རེད། ཕྲུ་གུ་ཚོ་ལ་ཡིན་ནའང་མཐུན་ལམ་མཐུན་ལམ་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད། ཨ་ནི་དགོངས་པ་རྒྱ་ཆེན་པོ་བཞེས་མཁན་དེ་འདྲས་རེད། དགའ་ལྡན་ཤར་རྩེ་ཕུ་ཁང་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་བོད་སྟོད་མངའ་རིས་ཧོར་གྲོ་ཤོད་དུ་སྐུ་འཁྲུངས་ཤིང། བོད་ནང་དུས་འགྱུར་བྱུང་བའི་རྗེས་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ། མོན་གྷོ་འདོད་རྒུ་གླིང་དུ་གནས་སྤོས་ཀྱིས་སྐུ་ན་ཆུང་དུས་གཞིས་ཆགས་སློབ་གྲྭའི་ནང་ཕེབས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་དགའ་ལྡན་ཤར་རྩེ་ཐོས་བསམ་ནོར་གླིང་གྲྭ་ཚང་གི་ནང་ཆོས་ཞུགས་ཀྱིས་ཐོག་མར་བསྡུས་གྲྭ་ནས་དབུ་འཛུགས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་གསན་བསམ་སློབ་གཉེར་མཐར་ཕྱིན་པ་མཛད་དེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་གདན་ས་ཆེན་མོ་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་འཇོག་མཛད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱུད་སྟོད་གྲྭ་ཚང་དུ་སྔགས་རམས་པ་ཐོན་ཞིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ནས་བཟུང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་བར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་དགེ་ལུགས་རང་གཞུང་གི་དགེ་རྒན་དང་རིམ་པས་སློབ་དཔོན་ཆེན་མོ་བཅས་ཀྱི་ཕྱག་ལས་ཐུགས་འགན་ལོ་ངོ་ཉི་ཤུ་རྩ་ལྔའི་རིང་གནང་ཞིང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གཙུག་ལག་སློབ་ཁང་དེ་ནས་ཁོང་གི་མཛད་རྗེས་ལ་གཟེངས་བསྟོད་ཕྱག་འཁྱེར་གནང་མྱོང་ཡོད་པ་རེད་འདུག་ལ། དེ་རྗེས་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཝཱ་ཎ་གཙུག་ལག་སློབ་ཁང་གི་ལས་གནས་ནས་བགྲེས་ཡོལ་དུ་ཕེབས་ཏེ། དགའ་ལྡན་ཤར་རྩེ་གྲྭ་ཚང་གི་ནང་བཞུགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་གྱི་ལེ་ཚན་ནང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་སུ་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་འཚོགས་པའི་སྐབས་སུ་རྒྱ་ནག་གི་སྐུ་ཚབ་ཚོས་སྔ་ཕྱི་བར་གསུམ་དུ་རྒྱ་ནག་ལ་སྐྱོན་བརྗོད་རིགས

འདི་ནི་ཉིས་སྟོང་བཅོ་བརྒྱད་ལོ་ཡི་དཔྱད་ཞིབ་ཐེངས་གསུམ་པ་དང་བསྡུར་ན་ཞེ་དྲག་གི་མང་དུ་ཕྱིན་ཡོད་པ་ཞིག་རེད་འདུག་དེ་རིང་གླེང་མོལ་གྱི་ལེ་ཚན་ནང་ལ་རྒྱ་ནག་དེ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་མཉམ་ཞུགས་གནང་ནས་ཁ་ཡོད་ལག་ཡོད་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་འདོད་ཡོད་པ་ཞིག་རེད་དམ། ལྷག་པར་དུ་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་རྒྱ་ནག་གི་ཐོག་གི་དུས་བཀག་དཔྱད་ཞིབ་ཐེངས་བཞི་པའི་སྐབས་སུ་རྒྱ་ནག་གི་སྐུ་ཚབ་ཚོས་སྔ་ཕྱི་བར་གསུམ་གྲ་སྒྲིག་བྱེད་སྟངས་དང་རྒྱ་ནག་གི་ལྷན་ཚོགས་ཐོག་བསྒྲུབ་བྱའི་དམིགས་ཡུལ་གཙོ་བོ་ཅི་ཡིན་མིན་དང་དེ་དག་འགྲུབ་ཐུབ་ཡོད་མེད་ཀྱི་སྐོར་ལ་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་དང་གླེང་མོལ་བྱེད་ཀྱི་ཡིན། སྐུ་ངོ་འཕྲིན་ལས་ཆོས་སྐྱིད་ལགས་ཁྱེད་རང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ། བཀྲ་ཤིས་བདེ་ལེགས། ལགས་སོ། དང་པོ། ངའི་དྲི་བ་འདི། དེ་རིང་རང་ང་ཚོའི་གི་གསར་འགྱུར་མཐོང་ཡ་ཅིག་དེ་ད་ལྟ་དེ་མི་མང་ཉིན་རེའི་ཚགས་པར་གི་ཐོག་ལ་རེད་ཤག་ད་རྒྱ་ནག་གི་གཞུང་འབྲེལ་དྲ་རྒྱ་ཅིག་རེད་ནི་བོད་ཡིག་གི་ཐོག་ནས་ཚུར་རྒྱ་ཡིག་ཐོག་དབྱིན་ཇི་དང་གསར་འགྱུར་གཞན་ནས་ཚུར་བརྗོད་བཞག་འཇོག་པ་ཅིག་རེད་ཤག་ད་དེ་དེ་རིང་ང་ཚོའི་གི་བརྗོད་གཞི་དེ་དང་ཐད་ཀར་འབྲེལ་བ་ཡོད་པ་ཅིག་རེད་དོ་དོ་ད་གསར་འགྱུར་དེ་གི་འགོ་བརྗོད་ལ། ཀྲུང་གོ་ཡི་འགྲོ་བ་མིའི་ཐོབ་ཐང་འཕེལ་རྒྱས་ཀྱི་འགྲོ་ལམ་དང་ཀྲུང་གོ་གི་འགྲོ་བ་མིའི་ཐོབ་ཐང་གི་བྱ་གཞག་ལ་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཐོབ་པ་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཚད་མཐོའི་གདེང་འཇོག་བྱས་པ་ཟེར་གི་ད་འགོ་བརྗོད་དེ་འདྲའི་འདྲ་པོ་ཞིག་འདུག་ད་དེ་དེ་རིང་རང་གསར་འགྱུར་ཆགས་ཏེ་ཞོར་རེ་ཐད་ཀར། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་དང་འབྲེལ་བ་ཅིག་ཆགས་སྡོད་ཀྱི་འདུག་ཁྱེད་ཀྱིས་གཟིགས་པ་ཡིན་ན་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་བབ་ཀྱི་ཐོག་ལ་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཚད་མཐོའི་གི་གདེང་འཇོག་བྱས་རེད་ཟེར་ཡ་དེ་དངོས་གནས་དྲང་གནས་ཀྱི་ཆགས་པ་རེད་པས། ལགས་ད་ཁ་སེང་གི་ད་ལྟ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་གང་ལེགས་ཅིག་གཟིགས་པ་ཡིན་ན། ཧ་ལམ་རྒྱལ་ཁབ་ཉི་ཤུ་རྩ་བཞི་གི་བོད་ལབ་ནི་ཁོ་རང་ཚོ་གི་ཅིག Recommendation ནང་ལ་གསུངས་ཡོད་རེད་པ། ཡིན་པས་ན་ད་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་ཏན་ཏན་ད་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏང་དགོས་ཀྱི་འདུག་སྲུང་སྐྱབས་བྱེད་དགོས་ཀྱི་འདུག་ལབ་དེ་ནན་པོ་ཅིག་གསུངས་ཡོད་རེད། ད། རྒྱལ་ཁབ་ཉི་ཤུ་རྩ་གཅིག་འདི་གི་གནས་སྟངས་ཅིག་གཟིགས་པ་ཡིན་ན། རྒྱལ་ཁབ་དེ་ཚོ་ནང་ལ་དམངས་གཙོ་མཚན་ལྡན་ཡོད་པ་ཅིག་ཡོད་རེད་ལ་ཨ་ནི་ཁོ་རང་ཚོ་གི་དཔལ་འབྱོར་ཐོག་ནས་ཡིན་ནའི་རེད་གང་ཅིའི་ཐོག་ནས་ཡིན་པའི་ནས། ཅིག་སྟོབས་ཤུགས་ཡོད་པའི་རྒྱལ་ཁབ་ཆགས་བསྡད་ཀྱི་ཡོད་རེད། འདི་ཡིན་དུས་ཀ་ལ་ཁོ་རང་ཚོ་ད་རྒྱ་ནག་གི་བསྡིགས་ར་ལ་ཞེད་དགོས་ཡ་ཡོད་མ་རེད་ལ། ཨ་ནི་སོ་སོའི་རྒྱལ་ཁབ་ནང་ལ་འགྲོ་བ་མིའི་ཐོབ་ཐང་ཅིག་སྲུང་སྐྱབས་བྱེད་ཀྱི་ཡོད་པ་གཞི་བཟུང་གི་ད་རྒྱ་ནག་ནང་ལ་དམིགས་བསལ་གི་བོད་བོད་པ་ཚོ་ལ་ད་བོད་མི་ཚོ་ལ་ཨ་ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱབས་བྱེད་དགོས་ཀྱི་རེད་ལབ་ཡ་དེ་གསུང་ཡག་གི་ཁོ་རང་ཚོའི་གདིང་ཚོད་ད་གདིང་སྤོབས་ཡོད་པའི་ཐོག་ནས་གསུང་གི་ཡོད་རེད་བ། འདི་ཡིན་དུས་ཀ་ལ་ད་རྒྱལ་ཁབ།

གནས་སྟངས་དང་ཁོ་རང་ཚོ་གི་སྟོབས་ཤུགས་དང་རྒྱ་ནག་ལ་ཞེད་དགོས་ཀྱི་འདུག་པས་མི་འདུག་པས་ལབ་ཡ་གི་གནས་སྟངས་ང་ཚོ་ཞིབ་ཕྲ་ཅིག་ཞིབ་འཇུག་གནང་པ་ཡིན་ན་ད་ད་ལྟ་ཁོ་རང་ཚོ་གི་གསུངས་པ་དེ་བདེན་པ་རེད་འདུག་པས་མ་རེད་འདུག་པས་ལབ་ཡ་དེ་གསལ་གསལ་ཐིང་ཐིང་ཆགས་འགྲོ་གི་རེད་བསམ་གི་འདུག། དེ་གང་ལ་ད་འདི་ཁོང་ཁྱེད་ཀྱི་གསུངས་པ་ནང་བཞིན་དམངས་གཙོའི་ཡར་ཐོན་ཅན་གྱི་ད་ཅིག་ཡར་ཐོན་ཅན་གྱི་ད་རྒྱལ་ཁབ་དམངས་གཙོ་ཡིན་པ་དེ་ཚོ་མང་ཆེ་བ་ཅིག་དཔེར་ན་ཨ་རི་དང་ཁེ་ན་ཌ་ཨ་ནི་ད་ལྟ་དེ་ག་རེ་ཟེར་གྱི་རེད་ཅིག་གཞན་པ་སྦེལ་ཇིམ་རེད་ཨ་ནི France རེད Swiss དེ་ཚོ་ལ་སོགས་པ་ཚོ་ད་རེད་དེ་འདུག་ཨ་ནི་རྒྱལ་ཁབ་དེ་ཚོ་པས་ཡང་ཅིག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལ་ཡང་ཅིག་ཅིག་ཞལ་འདེབས་སྤྲད་མཁན་ནང་ནས་ཡ་ཅིག་རྒྱལ་ཁབ་གལ་ཆེ་ཤོས་དེ་ཚོ་རང་རེད་དེ་འདུག་དེ་བཤད་དུས་ཨ་ནི་ཁྱེད་ཀྱི་གསུངས་པ་ནང་བཞིན་ཅིག་སྐར་མ་སྐར་ཆ་བཞི་བཅུ་ཞེ་དྲུག་རེད་ཞེ་ལྔ་ཡིན་ན་དེ་འདྲའི་ཅིག་མ་ཞུ་ཡོད་མ་རེད་དེ་ད་དེ་ནང་ལོགས་ལ་རྒྱལ་ཁབ་ཉི་ཤུ་ལྷག་ཙམ་ཅིག་གིས་བོད་ཐོག་ལ་མིང་ཅིག་འཁོད་ཐུབ་པའི་དེ་འདྲའི་གནས་སྟངས་ཅིག་བྱུང་འདུག་ད་ལྟ་འདིའི་སྐབས་སུ། ང་ཚོས་སྤྱིར་བཏང་འདི་སྐོར་ལ་བགྲོ་གླེང་མང་པོ་ཞུས་ཡོད་རེད། ད་ལྟ་འདིའི་སྐབས་སུ་རྒྱ་ནག་གི་ཐོག་གི་ད་ལྟ་དུས་བཀག་བསྐྱར་ཞིབ་ཀྱི་ད་ལྟ་སྙན་ཐོ་ཅིག་བཏོན་ཚར་རེད་ཁོ་རང་ཚོ་གི་ཚོགས་ཆུང་དེ་གིས་སྙན་ཐོ་ཅིག་གཏན་འབེབས་བྱས་ནི་རྒྱ་ནག་ལ་ཕར་རྩིས་འབུལ་བྱས་ནི་རྒྱ་ནག་ངོས་ནས་ཁོ་ཚོས་ལན་འདེབས་འདྲ་པོ་ཅིག་བྱས་ཡོད་རེད། ཨ་ནི་ད་ད་ད་ཅི། རྒྱ་ནི་ཟེར་ན་རེ་ནི་ཁོ་རང་ཚོ་ལམ་སྟོན་བྱས་པ་དེ་ཚོ་ལ་རྒྱ་ནག་གི་ཚུར་ག་དུས་ལན་འདྲ་བོ་ཅིག་སྤྲད་གི་ཡོད་རེད་ད་དེ་གི་རྗེས་ལ་ག་རེ་བྱེད་གི་ཡོད་རེད་རྒྱ་ནག་གི་ངོས་ནས། ལགས་རེད་ད། ད་ལྟའི་ཆ་ལ་ཅིག་འགྲོ་སྟངས་དེ་གཟིགས་པ་ཡིན་ན། དང་པོ་རྒྱ་ནག་གཞུང་ངོས་ནས་སྙན་ཐོ་ཅིག་ཡར་མཉམ་འབྲེལ་རྒྱལ་ཚོགས་ལྷན་ཚོགས་ལ་ཕུལ་དགོས་ཀྱི་རེད། ཨ་ནི་དེའི་གཞུག་ལ་ད། གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་ད་ག་ནང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་ངོས་ནས་ཁོ་རང་ཚོ་གི་གཅིག་སྙན་ཐོ་དེ་ལ་སོ་སོ་གི་བསམ་འཆར་དང་དགོངས་ཚུལ་ཡར་ཕུལ་དགོས་ཀྱི་རེད། དེའི་གཞུག་ལ་ད་ད་ལྟ་ང་ཅག་ཚོགས་འདུ་ཚོགས་པ་ནང་དང་བསྐྱར་ཞིབ་ཀྱི་སྐབས་སུ་རྒྱ་ཁབ་རེ་རེ་གིས་ད་ཁོ་རང་ཚོ་དྲི་བ་དྲིས་ལན་དང་ལམ་སྟོན་དང་འདི་ཚོ་ཚང་མ་སླེབས་ཡོད་རེད་ད་འདི་ཚོ་ཆ་ཚང་ཅིག་གྲུབ་པ་རེད། ད་དེའི་གཞུག་ལ་ཚེས་ཉི་ཤུ་རྩ་དྲུག་ཉིན་མོ་དེ་ལ་ཁོ་རང་ཚོ་གི་ད་ལྟ་བར་དུ་རྒྱ་ནག་གཞུང་ལ་ད་བསྐྱར་ཞིབ་སྐབས་སུ་ཨ་ནི་ལམ་སྟོན་ག་རེ་ག་རེ་གླེང་ཡོད་མེད་དགག་བྱ་ག་རེ་ག་རེ་གླེང་ཡོད་མེད་འདི་ཚོ་ཆ་ཚང་ཅིག་ཆ་ཚང་ཅིག། མཉམ་རུབ་བཟོས་ནས་ཨ་ནི་ཁོ་རང་ཚོ་རྒྱ་ནག་གཞུང་ལ་ད་ཁྱེད་རང་ཚོ་གི་བསྐྱར་ཞིབ་སྐབས་སུ་ང་ཚོས་ཁྱེད་རང་ཚོ་ལ་དྲི་བ་དང་ལམ་སྟོན་དང་ཨ་ནི་དགག་བྱ་འདི་ཚོ་འདི་ཚོ་སླེབས་སོང། ཨ་ནི་འདིའི་སྒང་ལ་ཨ་ནི་ཁྱེད་རང་ཚོ་ལན་འདེབས་རྒྱག་དགོས་ཀྱི་ཡོད་ལ་འདི་ད་ཚེས་ཉི་ཤུ་རྩ་དྲུག་ལ་ཚར་བ་རེད། ཨ་ནི་འདི་ནས་ད་དེའི་གཞུག་ལ་ཁོ་རང་ཚོ་གི་འདི་སྐབས་སུ་གསུང་གི་འདུག་ག། སྐབས་ལྔ་བཅུ་ང་དྲུག། ཚོགས་འདུ་སྐབས་ལྔ་བཅུ་ང་དྲུག་ནང་ལ་ད་རྒྱ་ནག་ངོས་ནས་ལན་འདེབས་རྒྱག་དགོས་ཀྱི་ཡོད་ལ་དེའི་སྒང་ལ་སྤྱི་ཡོངས་ནས་གཟིགས་པ་ཡིན་ན་ད་ཕྱི་ཟླ་དྲུག་པ་དང་བདུན་པའི་སྐབས་སུ་ད་ལོ་གི་ཕྱི་ཟླ་དྲུག་པ་དང་བདུན་པའི་སྐབས་སུ་ནི་ཁོ་རང་ཚོ་གིས་འདིའི་ནང་ལ་ལན་འདེབས་རྒྱག་དགོས་ཀྱི་རེད་ལ་ཨ་ནི་འདིའི་ལན་འདེབས་ནང་ལ་ད་ཁོ་རང་ཚོ་གིས་ཞིབ་ཕྲ་རྒྱ་ནག་གཞུང་ངོས་ནས་ག་རེ་ཞུ་དགོས་ཀྱི་རེད་ཞུས་པ་ཡིན་ན་གཅིག་ནས་ད། དྲི་བ་འདི་ཚོ་ལ་ཡ་ལན་བྱས་ཨ་ནི་ད་ག་ནང་བཞིན་གྱི་ལམ་སྟོན་འདི་ཚོ་ཁོ་རང་ཚོ་གི་ཁས་ལེན་གྱི་ཡོད་མེད་དང་འདིའི་སྒང་ལ་ཨ་ནི་ཁས་ལེན་པ་ཡིན་ན་ག་གི་ག་གི་ཁས་ལེན་གྱི་ཡོད་པ་ཡོད་མེད་དང་ཨ་ནི་ག་གི་ཁས་ལེན་ཐུབ་ཀྱི་མེད་པ་དེ་འདི་ཆ་ཚང་ཅིག་ཞིབ་ཕྲ་བྱས་ནས་བཤད་དགོས་ཀྱི་རེད། ལགས་སོ། ད་ད་ལྟ་གཅིག་རྒྱ་ནག་ལ་ཡར་ལམ་སྟོན་ཕུལ་བ་འདི་ནང་ལོགས་ལ་དཔེར་ན་ཅིག་ཡང་སྔ་འདོན་གྱི་ལམ་སྟོན་ཕུལ་བཞག་པ་དེ་འདྲའི་འདུག་ཡང་སྐབས་དེ་དུས་ཁྱེད་ཀྱིས་གསུངས་པ་རེད་ཚེས་ཉི་ཤུ་རྩ་གསུམ་ཉིན་མོར་དངོས་སུ་ཚོགས་འདུའི་སྐབས་སུ་སྐབས་དེ་དུས་ཡང་ཅིག་སྦྱར་ནས་བཤད་པ་དེ་འདྲའི་འདུག་ཡང་ཁེ་ན་ཌ་གི་གཞུང་ཚབ་ཀྱི་ཡང་སྐུ་ཚབ་ཀྱི་ངོས་ནས་རྒྱ་ནག་གི་སྐུ་ཚབ་ལ་འདི་འདྲ་ཅིག་གསུངས་ཡག་ཅིག་འདུག་ནི་རྒྱལ་སྤྱིའི་ཁྲིམས་ལུགས་གཞི་བཟུང་བོད་ཀྱི་དབུ་ཁྲིད་གོང་ས་ཏཱ་ལའི་བླ་མ་མཆོག་གཙོས་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམས་བོད་མི་ཚོ་ལ་འདེམས་སྒྲུག་དང་བསྐོ་བཞག་རང་དབང་གི་ཐོག་ལ་བྱེད་ཐུབ་རྒྱུ་ལ་ལས་དོན་ཇི་དང་ཇི་སྤེལ་བའི་སྐོར་ལ་ད་སྔ་འདོན་ཡིག་ཆ་ནང་ལོགས་ལ་དྲི་བ་དེ་འདྲ་འཁོད་བཞག་དེ་མ་ཚད་ཡང་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་དང་ཨ་ནི་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་ལ་སོགས་པ་གློད་བཀྲོལ་དང་ག་པར་ཡོད་མེད་དེ་འདྲའི་སྐོར་ལ་བཤད་དགོས་ཡས་གསུང་ཡས་ལ་སོགས་པ་བཅས་ཨ་མི་རི་ཀ་གི་སྔ་འདོན་དྲི་བ་དེ་ཚོ་ནང་ལ་འདུག་ད་ཅིའི་བོད་ཐོག་ལ་དྲི་བ་སྔ་འདོན་གྱི་དྲི་བ་དེ་ནང་ཡིན་ནའང་རེད་དེ་དངོས་ལ་ཉི་ཤུ་རྩ་གསུམ་ཉིན་མོ་ལ་དངོས་གཞི་སྐབས་སུ་ཁོ་རང་ཚོ་ག་རེ་ལམ་སྟོན་བྱས་པ་ཡིན་ན་དེ་ཚོ་ཚང་མ་ཚུད་ཡོད་རེད་པས། ལགས་རེད་ད་སྤྱི་ཡོངས་ནས་གཟིགས་པ་ཡིན་ན་ཁོ་རང་ཚོས་ཀྱི་ད། སྔོན་ལ་དྲི་བ་སླེབས་ཀྱོག་དེ་ཚོ་བྱས་ད་ག་ནང་བཞིན་གྱི་ཚོགས་འདུ་སྐབས་སུ་བཤད་ཀྱོག་དེ་ཚོ་ཆ་ཚང་ཅིག་ཚུད་དགོས་ཀྱི་རེད་ད་ཡིན་པ་ཡིན་ནའི་ཕལ་ཆེར་ག་རེ་བྱེད་ཀྱི་རེད་ཞུས་པ་ཡིན་ན་ད་ཚོགས་འདུ་རང་སྐབས་སུ་རྩ་བའི་གི་ལམ་སྟོན་ག་རེ་ཕེབས་ཡོད་ནའི་དྲི་བ་ག་རེ་ཕེབས་ཡོད་ནའི་དེ་ཚོ་ཆ་ཚང་ཅིག་བསྡུ་རུབ་བཟོས་ནས་ཨ་ནི་སྙན་ཐོ་ནང་ལ་ཕུལ་གྱི་རེད་ད་འདི་ཡིན་དུས་སྒང་ལ་རྣམ་པ་ཚོས་ཀྱི་གཟིགས་ཡོད་ཀྱི་རེད་ད་འདིའི་གི་ཅིག་ལམ་སྟོན་དང་དྲི་བ་དང་དེ་ཚོ་ཆ་ཚང་ལོ་ད་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་ད་བོད་དོན་སྒང་ལ་གསུངས་ཀྱོག་གི་ཉི་ཤུ་རྩ་གཅིག་དེ་ཆ་ཚང་ཚུད་ཡོད་རེད་ཡིན་པ་ཡིན་ནའི་ཁོ་རང་ཚོས་གི་དྲི་བ་དང་ལམ་སྟོན་དེ་ཚོ་ཆ་ཚང་ཕ་གིའི་ཚོགས་འདུ་ནང་ལ་ག་རེ་ཚུད་ཡོད་པ་དེ་ཁོ་རང་ཚོས་ཀྱི་འདི་སྙན་ཐོ་འདི་ནང་ལ་བླུག་གི་ཡོད་རེད། གཅིག་ནས་འདི་རེད་གཉིས་ནས་ད། དངོས་གནས་ད་དྲི་བ་དང་དེ་ཚོ་ཕུལ་ཀྱོག་ཅིག་ཡོད་རེད་པ། དེ་ཚོ་ཆ་ཚང་ཅིག་ཁོ་རང་ཚོ་ད་ཚོགས་འདུ་འཚོགས་པའི་སྐབས་སུ་ལན་རྒྱབ་ཡག་གི་ཐབས་ཤེས་བཏང་ཡོད་ལ་ཨ་ནི་ཁོ་རང་ཚོས་ཀྱི་བཤད་བཞག་གི་རེད། ཨ་འདི་ཡིན་དུས་སྒང་ལ། སྤྱིར་བཏང་ནས་སྙན་ཐོ་འདི་ནང་ལ་ཁོ་རང་ཚོས་ཀྱི་ཧ་ལམ་ཧ་ལམ་ཉུང་ཉུང་རེ་ཅིག། སྔོན་གྱི་དྲི་བ་དེ་ཚོ་བཅུག་ཡག་དེ།

སྟོབས་ཤུགས་ཀྱི་རྒྱལ་ཁབ་ཡིན་པ་དང་ཁོ་རང་ཚོ་ཅིག་ཤུགས་ཆེན་པོ་གྱིས་ད་ངོ་བོ་དེ་སྟོན་དགོས་ཀྱི་རེད་པ་འདི་ཡིན་དུས་སྒང་ལ་ང་ཚོས་ཡང་སེ་ཡང་སེ་ག་རེ་མཐོང་གི་འདུག་ཞུས་པ་ཡིན་ན་ཁོ་རང་ཚོ་ད་བསྐྱར་ཞིབ་ཀྱི་དུས་ཚོད་སྐབས་སུ་ལས་བྱེད་དང་ཅིག་མང་པོ་ཅིག་སླེབས་པ་དང། མང་པོ་ཅིག་སླེབས་ནས་ཁོ་རང་ཚོ་གི་འདི་ནང་ལ་ཡང་མཉམ་ཞུགས་བྱེད་ཡག་དང་ད་དཔུང་སྒྲིག་གི་ཡོད་པ་འདྲ་བོ་ཅིག་ཚོར་སྣང་ཅིག་སླེབས་ཀྱི་འདུག་ཨང་ད་ག་ནང་བཞིན་ཁོ་རང་ཚོ་བཀའ་མོལ་གནང་དུས་སྒང་ལ་ཡིན་པ་ཡིན་ནའི་དཔེ་རྩུབ་པོ་རེད་པ་ད་དཔེར་ཆ་བཞག་ན་རྣམ་པ་ཚོས་ཀྱི་གཟིགས་ཡོད་ཀྱི་རེད་ད་ད་བསྐྱར་ཞིབ་ཀྱི་མཐའ་མ་མཐའ་མ་དེ་ད་སྐར་མ་གཉིས་གསུམ་ཅིག་ཁོ་རང། གཞུང་ཚབ་ཀྱི་མི་སྣ་འདི་ལ་ཕུལ་ཡོང་དུས་སྒང་ལ་ཁོ་རང་གི་བཀའ་མོལ་གནང་དུས་སྒང་ལ་ང་རང་ཚོ་ད་རིང་གི་ཚོགས་འདུ་འདི་ནང་ལ་ཨ་ནི་རྒྱལ་ཁབ་མང་པོ་ཅིག་གིས་ང་ཚོ་ལ་ཅིག་གནོད་པའི་གི་སྐད་ཆ་བཤད་སོང་དེ་ཚོ་ཡིན་ནའི་ང་ཚོའི་གི་ཐོ་རྒྱབ་བཞག་ཡོད་དེ་འདྲ་ཅིག་བཤད་སོང་ང་ད་རྩ་བའི་གི་ཚིག་དེ་ན་འདི་གར་ཕེབས་གི་ཡོད་པ་འདྲ་བོ་ཅིག་རེད་ཨ་ད་ཁྱེད་རང་ཚོ་ཏན་ཏན་ཡིན་ད་འདྲ་བོ་ཅིག་ད་ཕལ་སྐད་ཤོད་པ་ཡིན་ན་ཁྱེད་རང་ཚོ་ཏན་ཏན་ཡིན་ད་ང་ཚོ་བལྟས་བསྡད་ཡོད་ལབ་ཡག་ཅིག

ད་ང་ཚོ་ཅིག་རྒྱ་ནག་གཞུང་གི་ཏན་ཏན་ག་དུས་ནས་བསྐྱར་ཞིབ་ད་ལྟ་སྔོན་ནས་ཚོགས་པ་རེད་དེའི་སྐབས་སུ་ཡིན་ནའི་ཁོ་རང་ཚོ་གི་ནུས་ཤུགས་སྟོན་ཡག་གི་འབད་བརྩོན་བྱས་ཡོད་རེད་ལ་ད་ལྟ་ཡིན་པ་ཡིན་ནའི་ད་ག་རང་རེད་ཞུ་ཡག་ཡིན། ད་རྒྱལ་སྤྱིའི་བརྒྱུད་ལམ་སྒང་ལ་རྒྱ་ནག་གི་ད་ལོའི་སྡིགས་ར་བསྐུལ་བ་དང་ཨ་ནི་ཅིག་སེམས་ཁམས་ཀྱི་ཐོག་ལ་མི་ལ་འཇིགས་སྐུལ་དང་རྒྱ་ནག་ཁོ་རང་ཚོ་རང་གི་ད་ཅིག་འདོད་དོན་འགྲུབ་ཡག་གི་ཐོག་ལ་ཐབས་ཤེས་ག་རེ་བྱས་ཡོད་མེད་དེ་རྒྱལ་སྤྱིའི་བརྒྱུད་ལམ་སྒང་ལ་གསལ་པོ་མང་པོ་ཅིག་ཐོན་གནང་གི་འདུག་ད་ད་ལོ་ཡང་ཅིག་རྒྱ་ནག་གི་ཀྱི་འགྲོ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་ཐེངས་དང་པོ་ཡིན་གྱི་རེད། བོད་ལ་ཤིས་ཙང་ཟེར་ཡག་གི་ཚིག་དེ་བེད་སྤྱོད་བཏང་ཡག་འགོ་བཙུགས་གནང་སོང་བ་ལ་ད་ལྟ་དེ་ཁོ་རང་ཚོ་གི་ད་ལྟ་སྐུ་ཚབ་ཀྱི་ད་ལྟ་ཁྲེན་ཞུན་ཟེར་གི་འདུག་བ་རྒྱ་ནག་གི་ཁོང་རང་གི་ད་ཅིག་དངོས་སུ་མ་ཅིག་སྒྲོག་སྦྱང་གི་སྐབས་སུ་གསུངས་གནང་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ཡང་ཅིག་རྒྱལ་ཁབ་གཞན་པ Venezuela དང་ད་ལྟ་དེ Belarus ལ་ཡ་དེ་གཉིས་གི་འོག་བོད་ལ་ཡང་ཅིག Tibet ཟེར་ཡག་དབྱིན་ཇི་གི་ཚིག་དེ་གི་ཚབ་ལ

མ་ལབ་ཡ་འདི་ཅིག་གནད་འགག་ག་ཚོད་ཆེན་པོ་ཡིན་མིན་དེ་ད་ང་ཚོས་ཅིག་བལྟ་དགོས་ཀྱི་རེད། ཡིན་པ་ཡིན་ནའི། ད་ལྟ་བར་དུ་མཉམ་འབྲེལ་རྒྱལ་ཚོགས་ལ་ཡ་སྙན་ཐོ་ཕུལ་ཡོད་རེད་ད། ཟླ་ཉིན་ཟླ་ཉིན་ལོ་བསྐྱར་ཞིབ་གཉིས་ཚོགས་པ་རེད་གཅིག་ནས་དེ་ད་བུད་མེད་དབྱེ་འབྱེད་སྒང་ལ་ཡ་ཅིག་ཚོགས་པ་རེད་ཡང་ད་ག་ནང་བཞིན་གྱི་དཔལ་འབྱོར་དང་ཨ་ནི་ལ་སོགས་པ་འགྲོ་བ་མིའི་ཐོབ་ཐང་ཁ་ཤས་ཅིག་སྒང་ལ་ཡ་ཚོགས་པ་རེད། འདི་ཚོ་གཉིས་ཆར་བསྐྱར་ཞིབ་ཀྱི་རྒྱ་ནག་གཞུང་གི་སྙན་ཐོ་དེ་གཟིགས་པ་ཡིན་ན་འདི་ནང་ལ་ཡ། Tibet རང་བཀོད་ཡོད་རེད་ད་བོད་རང་བཀོད་ཡོད་རེད་རེད་པ་ཨ་ནི་ད་ག་ནང་བཞིན་གྱི་ད་ལྟའི་གི་བསྐྱར་ཞིབ་ཀྱི་སྙན་ཐོ་འདི་ནང་ལ་ཡ་གཟིགས་པ་ཡིན་ན Tibet བོད་རང་བཀོད་ཡོད་རེད་ཨ་ནི་ཡིན་པ་ཡིན་ནའི་ད་བསྐྱར་ཞིབ་ཀྱི་བགྲོ་གླེང་སྐབས་སུ་ད་ད་ད་ཁྱེད་རང་གི་གསུངས་པ་ནང་ད་རྒྱལ་ཁབ་ཁ་ཤས་ཀྱི་ད་རྒྱ་ནག་གཞུང་ལ་ཡ་བསྟུན་དགོས་ཀྱི་ཡོད་པ་དང་ད་ཁོ་རང་ཚོ་ཅིག་ཕར་ཚུར་ཚོང་འབྲེལ་གྱི་འབྲེལ་བ་དང་དེ་འདྲས་མང་པོ་ཡོད་དུས་སྒང་ལ་ཡ་ཏན་ཏན་ཁོ་རང་ཚོ་གི་ཅིག། ཤིས་ཙང་ལབ་ཡ་གི་ཚིག་འདི་བེད་སྤྱོད་བྱས་ཡོད་རེད། ད་ཡིན་པ་ཡིན་ནའི་འདི་མང་རུ་འགྲོ་གི་རེད་པས་མ་རེད་པས་ལབ་ཡ་འདི་ད་ང་ཚོ། ཅིག། ཞིབ་འཇུག་བྱེད་དགོས་ཀྱི་རེད་བསམ་གྱི་འདུག་ཅིག། ཕྱོགས་གཅིག་ནས་བལྟས་པ་ཡིན་ན། ཨ་ནི་རྩ་བའི་གི། Tibet ལབ་ཡ་འདི་སྤྱིར་བཏང་ནས་ཁོང་ང་ཚོའི་གི་ད Tibet Autonomous Region Tibet ནི་བོད་རང་སྐྱོང་ལྗོངས་གཅིག་པུ་མིན་པ་བྱས་བོད་ལབ་དུས་སྒང་ལ་ཡ་ད་ང་ཚོ་ཆོལ་ཁ་གསུམ་ཆ་ཚང་ཚུད་ཡོད་པ་གི་གཅིག་ངོ་བོ་གཅིག་རེད་པ་ཨ་ནི་འདི་ཡིན་དུས་སྒང་ལ་ཡ་ད་ང་ཚོ་གི་ཤིས་ཙང་ལབ་དུས་སྒང་ལ་ཡ་ད་རང་སྐྱོང་ལྗོངས་གཅིག་པུ་ལབ་གི་ཡོད་དུས་ད་འདི་མ་འོངས་པ་ལ་ཡ་ང་ཚོའི་གི་ཏན་ཏན་གཅིག་ཁོ་རང་ཚོ་རྒྱ་ནག་གཞུང་གི་བོད་དབང་འོག་ལ་བསྡུས་པའི་ནས་བྱས་ནས་ད་ཁོ་རང་ཚོ་བོད་འདི་ཆ་ཚང་གཅིག་རྒྱ་ནག་གི། རྒྱ་ནག་གཞུང་གི་དབང་འོག་ལ་ཡོད་པ་གི་ངོ་བོ་དེ་སྟོན་དགོས་ཡ་གི་ཁོ་རང་ཚོ་གི་བེད་སྤྱོད་བྱེད་ཀྱི་ཡོད་རེད་བསམ་གྱི་འདུག་དེ་ཀུན་ནས། ལགས་སོ། ད་ལྟ་གོང་ལ་ང་འདི་གཅིག་གླེང་ཚར་ཟིན་གྱི་རེད་ད་ཤིས་ཙང་ཟེར་ཡའི་ཚིག་དེ་བཙན་བྱོལ་སྤྱི་ཚོགས་དང་ད་ཆའི་འཐབ་རྩོད་པ་དེ་ཚོ་མང་ཆེ་བས་ཤིས་ཙང་ཟེར་ཡའི་དེ་གི་དབྱིན་ཇིའི་གི་ཐོག་ལ་ཤིས་ཙང་བེད་སྤྱོད་བཏང་པ་ཡིན་ན Tibet གི་ཚབ་ལ་ཤིས་ཙང་བེད་སྤྱོད་བཏང་པ་ཡིན་ན་ད་དེ་རྒྱ་ནག་གི་ཕུགས་རྒྱང་རིང་པོའི་གི་ཆབ་སྲིད་གི་དམིགས་ཡུལ་གཅིག་རེད་དེ་ཡོང་ཐབས་རྩ་བ་ནས་ཡོད་མ་རེད་ཟེར་གྱི་ཡོད་རེད་ད་ཡིན་ན་ཡང། ད་ལྟ་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡིག་ཆ་དེ་ཚོའི་ནང་ལོགས་ལ་ད་ལྟའི་སྐབས་སུ། Tibet ཟེར་ཡ་གི་དབྱིན་ཇི་གི་ཚིག་དེ་ལ་ཤིས་ཙང་ཟེར་ཡ་དེ། འགྱུར་བ་བཏང་མེད་པ་འདྲ་བོ་ཞིག་འདུག Tibet ཟེར་ཡའི་ཚིག་བེད་སྤྱོད་བཏང་གི་ཡོད་པ་དང་ཡང་ཤིས་ཙང་ཟེར་ཡའི་བཏང་གི་ཡོད་པ་ཚིག་གཉིས་ཆར་བེད་སྤྱོད་བཏང་གི་ཡོད་པ་འདྲ་བོ་དེ་འདྲ་གཅིག་དོ་སྣང་བྱུང་སོང་དེ་དེ་འདྲ་རང་ཡིན་ན། ཨམ། སྤྱིར་བཏང་ནས་ད་ལྟ་བར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡིག་ཆ་ག་རེ་སླེབས་ཡིན་ནའི་འདིའི་ནང་ལེ་ཨ་ཞི་ཙང་ལབ་ཡག་དེ་ངས་ཀྱི་དོ་སྣང་བྱུང་མ་སོང་ད་ལྟ་བར་དུ་ཡོད་མ་རེད་པ་ད་ཡིན་པ་ཡིན་ནའི་མ་འོངས་པ་ལེ་ཨ་ཏན་ཏན་ད་རྒྱ་ནག་གཞུང་གི་གནོན་ཤུགས་འོག་ལེ་ཨ་གཅིག་ཡ་འདི་འདྲའི་འབོད་སྐུལ་དང་གཅིག་སྦྲགས་པའི་ཡ་ཡིག་ཐོག་ཐོག་ནས་སླེབས་ཡིན་ན་ཏན་ཏན་ཡོང་སྲིད་པ་རེད་ཞུ་ཡག་ཡིན་པ་ནས་ད་ལྟ་བར་དུ་ཡིག་ཆ་ག་གི་ནང་ལེ་ངས་འདི་མཐོང་མ་སོང། ཚོགས་ཆུང་གི་གཏན་འབེབས་བྱས་པའི་གི་སྙན་ཐོ་དེ་ནང་ལོགས་ལ་ཞི་ཙང་ཟེར་འཁོད་ཡོད་མ་རེད་པས། ད་ལྟ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་ཀྱི་ཚོགས་ཆུང་ཅིག་འདུག་ཨ་ཁོ་རང་ཚོ་གི་འདི་ཚོ་ཚང་མ་ཚུར་བསྡུ་རུབ་བྱས་ཨ་ནི་མཐའ་མ་མཐའ་མ་གཏན་འབེབས་འདྲ་པོ་ཅིག་བྱས་པའི་གི་ཅིག་སྟོན་གྱི་འདུག་ཨ་དེ་ནང་ལོགས་ལ་ཡང་ཞི་ཙང་ཟེར་བེད་སྤྱོད་བཏང་ཡོད་ན། ད་སྤྱིར་བཏང་ནས་རྣམ་པ་ཚོས་གི་ག་རེ་ཐུགས་སྣང་གནང་དགོས་རེད་ཞུས་པས་ན་ད་ལྟའི་གི།

དེ་འདི་བཤད་བཞག་མ་གཏོགས་ཅིག་མཉམ་འབྲེལ་རྒྱལ་ཚོགས་ངོས་ཀྱི་ད་སྙན་ཐོ་དཔེ་ཆ་བཞག་ན་ད་ལྟ་བསྐྱར་ཞིབ་ཀྱི་སྔོན་ལ་རྒྱ་ནག་གཞུང་གིས་ཅིག་སྙན་ཐོ་ཕུལ་ཡོད་རེད་དེ་ལ་ལན་འདེབས་དང་སྦྲགས་ནས་མཉམ་འབྲེལ་རྒྱལ་ཚོགས་ངོས་ནས་སྙན་ཐོ་ཅིག་བཀྲམ་གནང་ཡོད་རེད་འདི་ནང་ལ་གཟིགས་པས་ནས་འདི་ནང་ལ Tibet མ་གཏོགས་ཅིག་ཞི་ཙང་བེད་སྤྱོད་བཏང་ཡོད་མ་རེད་ཨ་འདི། རྣམ་པ་ཚོས་ཀྱི་སྙན་ཐོ་དེ་གསུང་ཡག་འདི། ད་ལྟ་ད་ལྟ་བར་དུ་རྒྱ་ནག་ལ་དགག་བྱ་དང་ལམ་སྟོན་དང་དྲི་བ་ག་རེ་སླེབས་ཡོད་ནའི་འདི་ཚོ་ཚང་མ་ཅིག་བསྡུ་རུབ་བཟོས་པའི་གི་ཡིག་ཆ་ཅིག་ཆགས་ཡོད་འདུག་ག་ལས་རྒྱལ་ཁབ་ཀྱི་ག་རེ་བཤད་ཡོད་མེད་དེ་ཇི་མ་ཇི་བཞིན་ཁོང་ཚོ་གི་ཕབ་གནང་ཡོད་རེད་ཞུ་ཡག་ཡིན། ལགས་སོ། ད་ཁྱེད་ཀྱི་གཟིགས་པ་ཡིན་ན་རྒྱ་ནག་ལ་ད་ཅིག་ལམ་སྟོན་ཟེར་ན་རེད་ད་ད་ལྟ་ཅིག་བསམ་འཆར་དེ་འདྲ་ཟེར་བཞི་བརྒྱ་ལྷག་ཅིག་གི་ཕུལ་ཡོད་པ་ད་ཁོ་རང་ཚོ་གི་སྙན་ཐོ་དེ་འདྲ་གནང་དགོས་ཡོད་རེད། ཨ་ནི་བོད་དོན་དང་འབྲེལ་བའི་ཐོག་ལ་ཅིག་ལམ་སྟོན་གལ་ཆེ་ཤོས་འདྲ་བོ་འདི་ག་རེ་གཟིགས་ཀྱི་འདུག་ད་རྒྱ་ནག་གི་ཡ་ལན་དང་ཅིག་ལག་བསྟར་བྱེད་ཀྱི་རེད་བསམ་ཡག་གི་རེ་བ་ཁེལ་ཡོད་རེད་པས། ད་རྩ་བའི་གི་ད་གསུངས་པ་ཁྱེད་རང་གསུངས་པ་ནང་ལྟར་བཞི་བརྒྱ་ལྷག་ཅིག་སླེབས་ཡོད་རེད། ལམ་སྟོན་དང་དྲི་བ་དང་ད་ཅིག་བསམ་འཆར་དང་འདི་ཚོ་ཆ་ཚང་རེད་པ། ཡིན་པས་ནས་ད

གཅིག་བོད་པའི་གི་རིག་གཞུང་དང་སྐད་ཡིག་དང་ཆོས་དང་རིག་གཞུང་སྐད་ཡིག་འདི་ཚོ་ཆ་ཚང་བྱས། འདི་ཚོ་ཆ་ཚང་ཅིག་སྲུང་སྐྱོབ་བྱེད་དགོས་སྐོར་ལ་དེ་ད་མང་པོ་ནང་ནས་གནད་འགག་ཆེ་ཤོས་དེ་དེ་འདྲ་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ད་འདི་ཚོ་ཆ་ཚང་ཅིག་རྒྱ་ནག་གཞུང་གིས་ལག་བསྟར་བཏང་གི་རེད་པས་ལབ་ན་ནི་ད་ངས་སྔོན་དུ་ཞུས་པ་ནང་བཞིན་རེད་ཁོ་རང་ཚོས་ཀྱི་ལག་བསྟར་ག་གི་གཏང་གི་ཡིན་མེད་དེ་ཐག་གཅོད་ནི་ད་སྤྱི་ཟླ་དྲུག་པ་དང་བདུན་པ་ནང་ལ་ཁོ་རང་ཚོས་ཞིབ་ཕྲ་གཅིག་སྙན་ཐོ་ཕུལ་དགོས་ཀྱི་ཡོད་རེད་ཨ་འདི་ནང་ལ་ད་ཁོ་རང་ཚོས་ཀྱི་ག་གི་ལག་བསྟར་གཏང་གི་ཡིན་མེད་དང་ཨ་ནི་ལག་བསྟར་ཁ་ཤས་བཏང་ཟིན་པ་དང་འདི་ཚོ་ཆ་ཚང་གཅིག་ཞིབ་ཕྲ་འགྲེལ་བཤད་རྒྱག་གི་རེད་ཨ་ད། ཅན་གྱི་གནད་འགག་ཆེ་ཤོས་གཅིག་ག་རེ་རེད་ཞུས་པས་ན་སྤྱིར་བཏང་ནས་ད་ལྟའི་གི་བསྐྱར་ཞིབ་འདི་རྒྱལ་ཁབ་ཡོངས་ཚོགས་མི་རྒྱལ་ཁབ་ཡོངས་ཀྱི་རྒྱ་ནག་ནང་ལ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྒང་ལ་བཤད་ཀྱི་ཡོད་རེད་པ་ཡིན་པས་ནས་འདི Legally Binding མ་རེད་ད་བོད་སྐད་ནང་ལ་ཞུས་པས་ཁྲིམས་ཐོག་ནས་ལག་བསྟར་རང་བཞིན་གྱིས་བཏང་དགོས་ཀྱི་ཡོད་མ་རེད། ཨ་ནི་འདིའི་ཐོག་ལ་ཡ་ད་རྒྱལ་ཁབ་སོ་སོ་སོ་སོ་ལ་རང་དབང་ཡོད་རེད། ཡིན་པ་ཡིན་ནས་ད་ཟླ་ཉིན་ལོ་རྣམ་པ་ཚོ་གིས་དོ་སྣང་གནང་བ་ཡིན་ན་བསྐྱར་ཞིབ་གཉིས་ཚོགས་པ་རེད་གཅིག་དེ་བུད་མེད་དབྱེ་འབྱེད་བྱས་གཉིས་དེ་ད། རིག་གཞུང་དང་ཨ་ནི་དཔལ་འབྱོར་གྱི་ཐོབ་ཐང་སྒང་ལ་ཡ་གཅིག་ཚོགས་པ་རེད་འདི་ཚོ་གཉིས་ཆ་ནང་ལ་ཡ་ཚོགས་ཆུང་ངོས་ནས་ད་འདི་ཚོགས་ཆུང་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་མི་སྣ་རེད་ཁོ་རང་ཚོ་གིས་ད་ཆ་ཚང་གཅིག་ཞིབ་ཕྲ་རྒྱ་ནག་ནང་གི་གནས་སྟངས་འདི་ཞིབ་ཕྲ་བྱས་ཡོད་རེད་བོད་ནང་གི་གནས་སྟངས་དེ་ཞིབ་ཕྲ་བྱས་ནས་ཞིབ་འཇུག་གནང་ཡོད་རེད་ཨ་ནི་འདིའི་གཞུག་ལ་ཡ་ད་རྒྱ་ནག་རྒྱ་ནག་གཞུང་མཉམ་དུ་དྲི་བ་དྲིས་ལན་ཡང་ཚུགས་ཡོད་རེད་པ་འདིའི་གཞུག་ལ་ཡ་ད་སྙན་ཐོ་བཏོན་གནང་ཡོད་རེད་པ་འདིའི་ནང་ལ་ཡ་ཁོ་རང་ཚོ་གིས་ལམ་སྟོན་ཁག་མང་པོ་ཅིག་གསུངས་ཡོད་རེད་འདི་ཚོ་ཆ་ཚང་ཏན་ཏན་རྒྱ་ནག་གཞུང་ངོས་ནས་ཁྲིམས་ཐོག་ནས་ལག་བསྟར་བཏང་དགོས་ཀྱི་ཡོད་རེད།

ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།